གསན་མཁན་རྣམ་ཚོ་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཏི་སི་ན་རྟེན་གཞི་གནང་བའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བཅུ་གཅིག་མགོ་ཟླ་བའི་ཚེས་པ་ཉི་ཤུ་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་གསུམ་རེས་གཟའ་ལྷག་པའི་དགོང་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད། ལས་རིམ་དེ་བཞིན་ལྷུན་གྲུབ་ཚེ་རིང་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག

བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཉི་ཧོང་ནང་ས་འགུལ་གྱི་རྐྱེན་པས་མི་རྒྱུ་ཟོག་གསུམ་ལ་གོད་ཆག་ཚབས་ཆེ་བྱུང་བར་ཉི་ཧོང་གི་སྲིད་བློན་ཧྥོ་མི་ཡོ་ཀི་ཤི་ད་མཆོག་གི་མཚན་ཐོག་ལ་ཐུགས་གསོའི་གསུང་འཕྲིན་ཞིག་ཁ་སང་ཕྱི་ཚེས་གཉིས་ཉིན་སྩལ་གནང་མཛད་ཡོད་པ་སོགས་ཐེངས་འདིའི་རྒྱལ་སྤྱིའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཉི་ཧོང་ནང་ས་ཡོམ་གྱི་གོད་ཆག་བྱུང་བར་ཐུགས་སྨོན་མཛད་པའི་སྐོར་ལ་བཞུགས་སྒར་དྷ་རམ་ས་ལ་ནས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དགེ་ལྡན་ལུགས་བཟང་གཙུག་ལག་སློབ་གཉེར་ཁང་གི་བསླབ་པ་མཐར་སོན་པའི་དགེ་བཤེས་ལྷ་རམས་པའི་ཕྱག་འཁྱེར་བཞེས་མཁན་རྣམས་ལ་ཇི་ལྟར་སློབ་གཉེར་གནང་བའི་གོ་དོན་རྟོགས་ཡོད་པ་དེ་རིམ་པས་ལག་ལེན་བཀལ་ཏེ་ས་ལམ་བགྲོད་ཐབས་སུ་འབད་བརྩོན་དགོས་སྐོར་ལམ་སྟོན་བཀའ་སློབ་སྩལ་གནང་མཛད་པ་སོགས་ཀྱི་སྐོར་ལ། གནས་མཆོག་རྡོ་རྗེ་གདན་ནས་བཏང་འབྱོར་བྱུང་བའི་གནས་ཚུལ་ཞིག་དང། ཡང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་རྒྱུད་སྨད་གངས་ཅན་རིག་གནས་སློབ་གྲྭས་བོད་པའི་ན་གཞོན་རྣམས་ལ་ཟླ་བ་དྲུག་རིང་བོད་ཀྱི་སྐད་ཡིག་དང་རིགས་ལམ་དབུ་མ་ཕར་ཕྱིན་སོགས་ཀྱི་གཞུང་ཆེན་ཁག་གི་སློབ་ཚན་དང།

སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཉི་ཧོང་གི་སྲིད་བློན་མཆོག་གི་མཚན་ཐོག་ལ་བསྩལ་བའི་ཐུགས་གསོའི་གསུང་འཕྲིན་འདིའི་ནང། མགོན་པོ་གང་ཉིད་ནས་རང་བྱུང་གི་གོད་ཆག་ཁྲོད་ཚེ་སྲོག་ཤོར་བ་རྣམས་ལ་བསྔོ་སྨོན་དང་ཁོང་རྣམ་པའི་ཤུལ་ལུས་ནང་མི་རྣམས་དང་གོད་ཆག་ཕོག་མཁན་ཡོངས་ལ་ཐུགས་གསོ་ཞུ་གི་ཡོད་ཅེས་དང་ཉི་ཧོང་གཞུང་གིས་ས་འགུལ་བྱུང་སའི་ས་གནས་ཁག་ལ་དཀའ་སྡུག་ངལ་སེལ་གྱི་རོགས་སྐྱོར་གང་ཐུབ་གནང་བཞིན་པར་རྗེས་སུ་ཡི་རངས་ཞུ་གི་ཡོད། མགོན་པོ་གང་ཉིད་ནི་ཉིན་རེ་བཞིན་ཤེས་རབ་སྙིང་པོ་འདོན་གནང་མཁན་ཞིག་ཡིན་པའི་ཆ་ནས་ཉི་ཧོང་གི་ནང་པ་ཚོས་ཀྱང་སྐབས་རེ་ཞལ་འདོན་འདི་འདོན་ཐུབ་ན་ཡག་པོ་ཡོད་དེ་ལ་བརྟེན་ནས་འཆི་བའི་ལྔ་ལམ་དུ་འགྲོ་མཁན་རྣམས་ལ་ཕན་ཐོགས་ཡོད་པ་མ་ཟད་མ་འོངས་པར་ཡང་གོད་ཆག་བཟློག་པར་ཕན་ཐོགས་ངེས་ཡིན་སྐོར་བཀའ་སྩལ་གནང་མཛད་འདུག་ད་དུང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་ལྟ་མགོན་པོ་གང་ཉིད་སྟོན་པ་ཤཱཀྱ་ཐུབ་པ་མངོན་པར་རྫོགས་པར་སངས་རྒྱས་སའི་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ་ཡོད། འདིར་ང་ཚོས་དགེ་འདུན་པའི་སྡེ་དང་བཅས་པའི་ལྷན་དུ་གནས་ཆེན་འདིར་གནས་མཇལ་དུ་ཡོང་མཁན་རྣམས་ཀྱིས་ཉི་ཧོང་ནང་ས་འགུལ་གྱི་གོད་ཆག་ཁྲོད་གནོད་འཚེ་ཕོག་པ་རྣམས་ཀྱི་ཆེད་དུ་ཤེས་རབ་སྙིང་པོ་འདོན་རྒྱུ་ཡིན་ཞེས་བཀའ་སྩལ་གནང་མཛད་འདུག། ཡང་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཉི་ཧོང་ནང་ས་ཡོམ་གྱི་གོད་ཆག་བྱུང་བར་ཐུགས་སྨོན་མཛད་པའི་སྐོར་ལ་བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན།
བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཉི་ཧོང་གི་ནུབ་ཕྱོགས་ས་ཁུལ་ཨི་ཤི་ཀ་ཝ་རུ་ས་ཡོམ་ཤུགས་ཚད་བདུན་ཚེག་དྲུག་ཅན་བརྒྱབ་སྟེ་མི་རྒྱུ་གཉིས་ཀར་གནོད་སྐྱོན་ཚབས་ཆེན་ཕོག་པར་ཐུགས་གསོ་ཡི་གསུང་འཕྲིན་མཛད་འདུག་དེ་ཡང་འདི་ཚེས་གཉིས་ཉིན ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་ནས་ཉི་ཧོང་གི་སྲིད་བློན་སྐུ་ཞབས་ཧྥུ་མི་ཡོ་ཀི་ཤི་ཏཱ་མཚན་ཐོག་ཏུ་གོད་ཆག་ཕོག་པའི་མི་མང་རྣམས་ལ་ཐུགས་གསོ་ཡི་གསུང་འཕྲིན་མཛད་པའི་ནང། ས་ཡོམ་གྱི་གོད་ཆག་འོག་རྐྱེན་འདས་སུ་ཤོར་བ་རྣམས་ཀྱི་ཆེད་དུ་བསྔོ་བ་སྨོན་ལམ་དང་རྨས་སྐྱོན་ཕོག་པ་རྣམས་ལ་ཐུགས་སྨོན་མཛད་འདུག་ཅིང་ཤུལ་ལུས་ནང་མི་སྤུན་མཆེད་རྣམས་ལ་གདུང་སེམས་མཉམ་སྐྱེད་ཀྱི་ཐུགས་གསོ་མཛད་དེ་ད་ལྟའི་ཆར་ཉི་ཧོང་གཞུང་གིས་གཙོ་འགན་བཞེས་ཏེ་མུ་མཐུད་མྱུར་སྐྱོབ་ཀྱི་ལས་གཞི་སྤེལ་བཞིན་པར་བསྔགས་བརྗོད་མཛད་འདུག་པ་མ་ཟད་འདི་ཚེས་གསུམ་ཉིན་གྱི་སྔ་དྲོ་གནས་མཆོག་རྡོ་རྗེ་གདན་དུ་དགེ་བཤེས་ལྷ་རམས་པའི་ཕྱག་འཁྱེར་མཛད་སྒོའི་སྐབས་སུ་ཡང ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཉི་ཧོང་ནི་ནང་པའི་རྒྱལ་ཁབ་ཅིག་ཡིན་པས་ཚང་མས་ཉི་ཧོང་གི་ཆོས་གྲོགས་ཚོའི་ཆེད་དུ་ཤེས་རབ་སྙིང་པོ་གསུང་འདོན་གནང་དགོས་གལ་ཆེ་བའི་སྐོར། བཀའ་གནང་འདུག།
ཉི་ཧོང་ལ་ཡང་ས་ཡོམ་སྡུག་ཅག་ཞེ་པོ་བརྒྱབ་ཤག་བཅས་ཀྱི་མི་མང་པོ་ཅིག་འདས་གྲོངས་ཕྱིན་བཞག་ལ། ཡུལ་སྤྱི་རུ་ཀོ་ར་པད་ཁ་ལ་པའི་ས་ཡོམ་གྱི་དཔེ་ལྟ་ཡོང་གྱོང་གུན་ཆེན་པོ་བྱུང་བྱས་མི་མང་པོའི་སེམས་ལ་ཡག་ད་དངངས་སྐྲག་དང་མ་སྐྱིད་པ་ཡོང་སྡོད་ཡག་ཅིག་བྱུང་བསྡད་ཤག་ཨ་ནི་ཉི་ཧོང་ཆ་བཞག་ན་ང་རང་ཚོ་སྤྱི་ཡོངས་ཀྱི་ཆ་ནས་བཤད་ན་ནང་པའི་ལུང་པ་ཆགས་བསྡད་ཡོད་རེད།

མུ་མཐུད་ཛ་དྲག་མྱུར་སྐྱོབ་ཀྱི་ལས་གཞི་སྤེལ་མུས་ཡིན་པའི་ཁར། འདི་ཚེས་གསུམ་ཉིན་གྱི་སྔ་དྲོ་མི་གྲངས་དྲུག་ཅུ་རེ་བདུན་ཙམ་གྱི་ཚེ་སྲོག་ཤོར་ཡོད་པ་རྒྱལ་སྤྱིའི་གསར་ལམ་ཁག་ཏུ་གནས་ཚུལ་སྤེལ་བཞིན་འདུག་པ་མ་ཟད་རྐྱེན་ལམ་དུ་ཤོར་བའི་ཁ་གྲངས་དེ་ལས་མང་བར་འགྲོ་སྲིད་པ་ཚོད་དཔག་ཀྱང་གནང་བཞིན་འདུག་ཅིང་ཉི་ཧོང་གི་སྲིད་བློན་མཆོག་གིས་ས་ཡོམ་གྱི་གནོད་འཚེ་ཕོག་ཡུལ་ཁག་ཏུ་ཛ་དྲག་གི་ཉེན་སྐྱོབ་པ་མི་གྲངས་སུམ་སྟོང་ཙམ་ཞིག་བཏང་ཡོད་པ་བརྗོད་འདུག། འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཞལ་པར་བརྒྱུད་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་འབུམ་རམས་པ་ཨརྱ་ཚེ་དབང་རྒྱལ་པོ་ལགས་སུ་ད་རེས་ས་ཡོམ་གྱི་གོད་ཆག་ཁྲོད་བོད་མིར་རྐྱེན་ངན་འཕྲད་པའི་རིགས་བྱུང་ཡོད་དམ་ཞེས་དྲིས་པར།
ཉི་ཧོང་གི་ནུབ་ཕྱོགས་ངོས་ལ་འདི་བོད་པ་དེའི་ལས་དེ་ཡང་ད་ང་ཚོའི་ལས་ཁུངས་ཀྱི་ཐོ་དེབ་ནང་ལོགས་ཞུ་བྱས་པ་རེད་ན་ཉུང་ཤས་ཞིག་རེད་ཉུང་ཤས་ཟེར་ན་ཕལ་ཆེར་ཧ་ལམ་མེད་པའི་བཟོ་འདྲ་ཅིག་རེད་ཤུགས་ཆེ་མང་ཆེ་ཉི་ཧོང་གི་དཀྱིལ་དང་ཨ་ནི་ཡང་ཨན་ཅི་ཅིག་སུ་ཤར་ཕྱོགས་ངོས་ཕྱོགས་ལ་ཤུགས་ཆེ་ད་ཆ་ར་བ་དེ་ལ་ད་ལྟ་བར་དུ་བོད་པ་ལ་སྐྱོན་ཆག་བྱུང་བ་དེ་འདྲའི་གནས་ཚུལ་དེ་འདྲས་གང་ཡང་གོ་རྒྱུ་མི་འདུག། གཞན་ཡང་གོང་ཞུས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུང་འཕྲིན་གྱི་མཐའ་མཇུག་ཏུ། ངོས་ད་ལྟའི་ཆར་གནས་མཆོག་རྡོ་རྗེ་གདན་དུ་ཡོད་པས། གནས་འདི་ནི་བཅོམ་ལྡན་འདས་སངས་རྒྱས་པའི་གནས་ཁྱད་དུ་འཕགས་པ་ཞིག་ཡིན་པར་བརྟེན། འདིར་ཕེབས་པའི་དགེ་བཙུན་གཙོ་བོར་གྱུར་བའི་གནས་སྐོར་བ་ཚོས། གོད་ཆག་ཕོག་པའི་མི་མང་རྣམས་ཀྱི་ཆེད་དུ་ཤེས་རབ་སྙིང་པོ་གསུང་འདོན་གནང་གི་ཡོད་ཅེས་ཐུགས་སྨོན་དང་སྦྲགས་བཀའ་སྩལ་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དགེ་ལྡན་ལུགས་བཟང་གཙུག་ལག་སློབ་གཉེར་ཁང་གི་བསླབ་པ་མཐར་སོན་པའི་དགེ་བཤེས་ལྷ་རམས་པའི་ཕྱག་འཁྱེར་བཞེས་མཁན་རྣམས་ལ་ཇི་ལྟར་སློབ་གཉེར་གནང་བའི་གོ་དོན་རྟོགས་ཡོད་པ་དེ་རིམ་པས་ལག་ལེན་བཀལ་ཏེ་ས་ལམ་བགྲོད་ཐབས་སུ་འབད་བརྩོན་དགོས་སྐོར་ལམ་སྟོན་བཀའ་སློབ་སྩལ་གནང་མཛད་པ་སོགས་ཀྱི་སྐོར་ལ་གནས་མཆོག་རྡོ་རྗེ་གདན་ལ་ཆེད་བཅར་ཞུས་པའི་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གསར་འགོད་པ་པདྨ་དངོས་གྲུབ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་འདི་སྙན་འབུལ་ཞུ་གི་ཡིན། ཇི་ལྟར་སློབ་གཉེར་གནང་བའི་དོན་གོ་རྟོགས་ཡོད་པ་དེ་རིམ་པས་ལག་ལེན་བཀལ་ཏེ་ས་ལམ་བགྲོད་ཐབས་སུ་འབད་བརྩོན་དགོས་སྐོར། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དགེ་ལྡན་ལུགས་བཟང་གཙུག་ལག་སློབ་གཉེར་ཁང་གི་བསླབ་པ་མཐར་སོན་པའི་དགེ་བཤེས་ལྷ་རམས་པའི་ཕྱག་འཁྱེར་བཞེས་མཁན་རྣམས་ལ་ལམ་སྟོན་བཀའ་སློབ་སྩལ་གནང་སོང། ཨེ་ནས་ད། སློབ་གཉེར་གནང་མཁན་ཁྱེད་རང་ཚང་མ་ལོག་ལེ་ཡོད།

ཐོག་མར་ཐོས་བྱུང་གི་ཤེས་རབ་དེ་ནས་བསམ་བྱུང་གི་ཤེས་རབ་དེ་ནས་སྒོམ་བྱུང་གི་ཤེས་རབ་ཀ་ལེ་ཀ་ལེ་རྒྱུད་ལ་སྐྱེས་ནས་ཨེ་ནས་ཡང་ས་ལམ་བགྲོད་ཐུབ་ཡག་བྱེད་ཀྱི།
ཟླ་བ་འདིའི་ཕྱི་ཚེས་གསུམ་ཉིན་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་ཐོག་སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་མཆོག་དང་མཚུངས་མེད་བྱང་རྩེ་ཆོས་རྗེ་རིན་པོ་ཆེ་མཆོག་གིས་དབུས་པའི་གདན་ས་གྲྭ་ཚང་ཁག་གི་མཁན་ལས་ཟུར་རྣམ་པ་དང་གཞན་ཡང་དགེ་ལྡན་ལུགས་བཟང་གཙུག་ལག་སློབ་གཉེར་ཁང་གི་བསླབ་པ་མཐར་སོན་པའི་དགེ་བཤེས་ལྷ་རམས་པའི་ཕྱག་འཁྱེར་བཞེས་མཁན་རྣམས་ལྷན་བཞུགས་ཀྱི་མཛད་སྒོ་ཚོགས་གནང་ཡོད་ཅིང། སྐབས་དེར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མུ་མཐུད་བཀའ་སྩལ་བའི་ནང། ཆོས་ཉམས་ལེན་བྱས་ཏེ་རྒྱལ་བའི་དགོངས་པ་དང་མཐུན་ཞིང་འཛམ་གླིང་སྤྱི་དང། ཡང་སྒོས་སངས་རྒྱས་ཀྱི་ཆོས་ལ་དོ་སྣང་ཡོད་མཁན་རྣམས་ལ་མིག་དཔེ་འདྲེན་ཐུབ་པ་སོགས་ཀྱི་བསྟན་པའི་བྱ་བ་ཞབས་འདེགས་སྒྲུབ་དགོས་པའི་བཀའ་གནང་བ་མ་ཟད། ད་དུང་མགོན་པོ་གང་ཉིད་ཀྱིས་མུ་མཐུད་བཀའ་གནང་ཡག་ལ། ལྷ་རམས་པའི་དགེ་བཤེས་ཚོར་ད་ཨ་ད་ཕྱག་འཁྱེར་འབུལ་ཡག་ཡིན་པ་རེད། ང་ཚོ་བོད་ལ་ཡར་སློབ་གཉེར་དེ་ད་ཞེ་དྲག་ཡག་པོ་རེད་ཤག་ངས་ངོ་ཤེས་པའི་ད་ནང་པ་མང་པོ་ནང་པའི་ཡུལ་གྲུ་དེ་འདྲ་ནས་ཡོང་བསྡད་པ་མང་པོ་ཡོད་རེད། དེ་འདྲའི་གི་སློབ་གཉེར་རྒྱ་ཆེན་པོ་གཏིང་ཟབ་པོ་ལོ་མང་པོ་འབྲེལ། དེ་ཡང་རིགས་ལམ་དང་འབྲེལ་ནས་ཨེ་ནི། བོད་རང་ང་རང་ཆ་བཞག་ན་ཆུང་ཆུང་སྒང་ནས་བློ་རིགས་དང་རྟགས་རིགས་དེ་བྱས་བསྡུས་ཚན་འདི་དག་ཕྱི་འབོར་བ་ཞེ་པོ་ཅིག་ཡག་པོ་རེད་ཤག།
མཛད་སྒོའི་ཐོག་སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་མཆོག་ནས་དགེ་བཤེས་ལྷ་རམས་པའི་ཕྱག་འཁྱེར་བཞེས་མཁན་རྣམས་ནས་སྐུ་ན་ཆུང་དུས་ནས་ཆོས་སྒོར་ཞུགས་ཏེ་ཟབ་ཅིང་རྒྱ་ཆེ་བའི་གཞུང་ལུགས་ཁག་ལ་བརྩོན་པ་ཆེན་པོས་སློབ་གཉེར་གནང་སྟེ་ད་ཆ་ཆོས་ཀྱི་གྲུབ་འབྲས་བཟང་པོ་ཐོན་པར་ལེགས་སོའི་བསྔགས་བརྗོད་ཀྱི་གསུང་བཤད་གནང་སོང་ལ། དེ་མིན་མཛད་སྒོའི་ཐོག་དགེ་ལྡན་ལུགས་བཟང་གཙུག་ལག་སློབ་གཉེར་ཁང་གི་རྒྱུགས་སྤྲོད་དོ་དམ་པ། དགེ་བཤེས་ལྷ་རམས་པ་སྤྲུལ་སྐུ་བསྟན་འཛིན་ཤེས་རབ་ལགས་ནས་དགེ་ལུགས་རྒྱུགས་སྤྲོད་ཀྱི་བྱུང་རིམ་ངོ་སྤྲོད་གནང་བ་སོགས་ཀྱི་མཛད་རིམ་གྱི་མཐའ་མཇུག་ཏུ་སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་མཆོག་གི་ཕྱག་ནས་དགེ་བཤེས་ལྷ་རམས་པའི་ཕྱག་འཁྱེར་གནང་བ་དང་སྦྲགས་དགེ་ལྡན་སྤྱི་ལས་ཁང་གི་རྒྱུན་ལས་རྣམས་ནས་དགེ་བཤེས་ལྷ་རམས་པ་རྣམས་ལ་ཐུགས་རྗེ་ཆེ་ཞུའི་མཇལ་དར་སྒྲོན་འབུལ་ཞུས་ཡོད་པ་རེད། ཐེངས་འདིའི་དགེ་ལྡན་ལུགས་བཟང་གཙུག་ལག་སློབ་གཉེར་ཁང་གི་བསླབ་པ་མཐར་སོན་པའི་དགེ་བཤེས་ལྷ་རམས་པའི་ཕྱག་འཁྱེར་བཞེས་མཁན་དེ་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་ནས་ཉིས་རྩ་གསུམ་ལོའི་བར་ལོ་བཞིའི་རིང་དགེ་བཤེས་ལྷ་རམས་པ་ཐོན་མཁན་ཞལ་གྲངས་བཞི་བརྒྱ་བཅུ་གསུམ་ཡོད་པའི་ཁོངས་ནས་ད་ལན་འདིར་དངོས་སུ་ཕྱག་འཁྱེར་ཞུ་བར་བཅར་མཁན་སུམ་བརྒྱ་ཡས་མས་ཤིག་བཅར་གནང་ཡོད་ཅིང་དེའི་ནང་ནས་དགེ་བཤེས་ལྷ་རམས་པ་ཁག་ཅིག་ལ་མ་འོངས་འཆར་གཞི་སོགས་དང་འབྲེལ་བའི་སྐོར་བཀའ་འདྲི་ཞུས་སྐབས་ཁོང་རྣམ་པས་རྒྱལ་བའི་བཀའ་དགོངས་བཞིན་ཆོས་ཉམས་ལེན་གནང་རྒྱུ་དང། གཞན་ཡང་ནང་ཆོས་ངོ་སྤྲོད་གནང་རྒྱུའི་འཆར་གཞི་ཡོད་པ་སོགས་ཀྱི་དགོངས་ཚུལ་གསུངས་གནང་བྱུང། ང་དགའ་ལྡན་བྱང་རྩེའི་བསྟན་འཛིན་བསྟན་དར་ཡིན་ཨ་ནེ་ང་ཐའེ་ཝན་ནས་ཡིན། ད་གལ་ཏེ་རྒྱུགས་སྤྲོད་ཐོན་ནས་ང་རང་ཕན་ཐོགས་ཆེ་ཤོས་ག་རེ་མཐོང་ཡོད་རེད་ཟེར་ན། ད་མི་གཞན་པ་ལ་ནང་ཆོས་ངོ་སྤྲོད་བྱེད་ཡ་དང་ཨ་ནེ་ཁོང་ཚོ་ལ་ནང་ཆོས་ཀྱི་ཐོག་ནས་དྲི་བ་ཡོད་དུས་ངས་ཁོང་ཚོ་ལ་ཕར་ཨ་ནེ་གང་ཐུབ་ཅི་ཐུབ་ལན་རྒྱག་ཡ་དང་ཨ་ནེ་ནང་ཆོས་ངོ་སྤྲོད་བྱེད་ཡ་གསལ་བཤད་བྱེད་ཡ་དེ་ཕན་ཐོགས

གནས་སྟངས་མ་འོངས་པ་ན་ད་རྒྱལ་བ་རིན་པོ་ཆེ་གི་བཀའ་དགོངས་གསུང་བ་ནང་བཞིན་བྱས་ནས་བྱམས་སྙིང་རྗེ་དང་བྱང་ཆུབ་ཀྱི་སེམས་སྟོང་ཉིད་ཀྱི་ལྟ་བ་ད་ལྟའི་གོམས་འདྲིས་འདྲ་བོ་ཞིག་བྱེད་ཐུབ་ན་བསམ་སོང་གི་དམ་བཅའ་འདྲ་བོ་འོ་དེ་འདྲ་ཅིག་བྱས་ཡོད་ད་ལྟའི་བཀའ་སློབ་ཡང་ནས་ཡང་དུ་གནང་ཡོད་དེ་དེ་རེད་དོ། འོ་ད་གཙོ་བོ་དེའི་ཐོག་ནས་ངས་ཅིག་འབད་བརྩོན་བྱས་ཕྱིན་ན་འདྲ་བསམ་སོང། དེ་འདྲའི་གི་ཐོག་ནས་ད་སོ་སོ་མི་ཚེ་གི་ཐོག་ལ་ད་ཅིག་བདེ་སྐྱིད་དང་ག་རེ་ཡིན་ན་ཕན་ཐོགས་ཡོད་པ་དེ་ཉི་མ་གཉིས་གསུམ་ནང་ན་བཀའ་སློབ་ཞུ་གནང་བ་ཡིན་ཙང་ད་ལྟའི་སེམས་ལ་ཆགས་ཅིག་དེའི་ཐོག་ལ་འབད་བརྩོན་ཅིག་བྱེད་དགོ་བསམ་གི་ཡོད།
ངའི་མིང་སེར་སྨད་དགེ་བཤེས་ཐུབ་བསྟན་ཚུལ་ཁྲིམས་ཡིན། དགེ་ལུགས་རྒྱུགས་སྤྲོད་ཐོན་ནས་ད་ག་རེ་བྱེད་ཞུས་པ་ཡིན་ན། ད་རྗེ་བླ་མས་དང་པོ་རྒྱ་ཆེན་ཐོས་པ་མང་དུ་བཙལ་བར་དུ་གཞུང་ལུགས་ཐམས་ཅད་གདམས་པར་ཤར་ཐ་མར་ཉིན་མཚན་ཀུན་ཏུ་ཉམས་སུ་བླངས་ཀུན་ཀྱང་བསྟན་པ་རྒྱས་པའི་ཆེད་དུ་བསྔོས་ཞེས་གསུངས་པ་ནང་བཞིན་དང་པོ་རྒྱ་ཆེན་པོ་ཐོས་པ་བྱས་གཉིས་པ་བར་དུ་གཞུང་ལུགས་ཐམས་ཅད་གདམས་པ་ཐ་མ་ཉིན་མཚན་ཀུན་ཏུ་ཉམས་སུ་བླང་ཡ་དེ་ད་ང་རང་ཚོ་གི་བྱ་བ་ཡོད་ན་མེད་ན་དེ་རེད་ཨོ་ད་རེད་ཡིན། གཙོ་བོ་དེ་རྒྱལ་བ་ཐམས་ཅད་མཁྱེན་པའི་དགོངས་གཞི་བླ་ན་མེད་པ་དེ་སྒྲུབ་ཐུབ་ཡག་གི་ད་སོ་སོ་གི་མ་འོངས་པ་ལ་དེ་འདྲའི་གི

རབ་བྱུང་བ་ཡིན་ན་དཔེ་ཆ་ནང་བཞིན་རང་ལ་བསྟན་པ་དང་འགྲོ་བའི་དོན་བྱེད་དགོས་ཆེད་དུ་ཨ་ནི་ད་ལྟ་བར་དུ་སོ་སོ་གིས་ལོ་ཉི་ཤུ་རྩ་བཞི་གཅིག་སྦྱངས་པའི་སློབ་སྦྱོང་འདི་ཨ་མི་ལ་ཕར་ཕན་ཐོགས་རོགས་རམ་བྱེད་དགོས་ཆེད་དུ་དམིགས་ཡུལ་བྱས། གཞི་རྩའི་དགེ་ལྡན་ལུགས་བཟང་གཙུག་ལག་སློབ་གཉེར་ཁང་གི་དགེ་ལུགས་རྒྱུགས་སྤྲོད་ཅེས་པ་དེ་ནི་ཐོག་མར་བཙན་བྱོལ་ནང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔ་ལོར་དངོས་སུ་དབུ་འཛུགས་གནང་བ་ཞིག་ཡིན་པ་དང། དེའི་ནང་རི་བོ་དགེ་ལུགས་པའི་གདན་ས་སེ་འབྲས་དགའ་གསུམ་གྱི་གྲྭ་ཚང་ཁག་དྲུག་གི་ཐོག་བཀྲ་ཤིས་ལྷུན་པོ་དང་རྭ་སྟོད་གྲྭ་ཚང་བཅས་ཀྱི་དགེ་འདུན་པ་ལྷན་ཞུགས་གནང་གི་ཡོད་ཅིང། དགེ་ལུགས་རྒྱུགས་སྤྲོད་ཀྱི་ནང་ཞུགས་མཁན་དགེ་འདུན་པ་རྣམ་པས་གྲྭ་ཚང་སོ་སོའི་ནང། གཙོ་བོ་གཞུང་ཆེན་བཀའ་པོད་ལྔའི་ཐོག་ལོ་ངོ་བཅུ་བདུན་བཅོ་བརྒྱད་ཙམ་གྱི་རིང་སློབ་གཉེར་གནང་བའི་རྗེས་སུ། དགེ་ལུགས་རྒྱུགས་སྤྲོད་ཀྱི་ནང་ཆ་རྐྱེན་ཚང་བ་རྣམས་ནས་དགེ་ལུགས་རྒྱུགས་སྤྲོད་ཀྱི་ནང་ཞུགས་ཏེ། སླར་ཡང་གཙོ་བོ་གཞུང་ཆེན་བཀའ་པོད་ལྔ་ལ་རྒྱ་ཆེ་གཏིང་ཟབ་ཀྱི་སློབ་གཉེར་གནང་བའི་ཐོག་ཐུན་མོང་རིག་གནས་དང་ཞར་བྱུང་སློབ་ཚན་གྱི་སྟེང། དེང་རབས་ཚན་རིག་ལ་སོགས་པའི་ཐད་ལོ་ངོ་དྲུག་གི་རིང། སློབ་གཉེར་མཐར་ཕྱིན་པའི་རྗེས་སུ་དགེ་བཤེས་ལྷ་རམས་པའི་ཕྱག་འཁྱེར་བཞེས་གནང་གི་ཡོད་ཅིང། དེ་ནི་དེང་རབས་ལུགས་སྲོལ་དང་མཐུན་པར་འབུམ་རམས་པ་དང་ཚད་མཉམ་པ་ཞེས་བརྩི་གནང་གི་ཡོད་པ་རེད་འདུག་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་ཡིན།
ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཐའེ་ཝན་གྱི་རྒྱལ་ཡོངས་འོས་བསྡུའི་རྗེས་སུ་རྒྱ་ནག་གཞུང་གིས་ཐའེ་ཝན་ཐོག་གནོན་ཤུགས་ཆེན་པོ་སྤྲོད་སྲིད་པའི་ཚོད་དཔག་བྱེད་བཞིན་འདུག་ད་རིང་རོའི་ཏེར་གསར་ལས་ཁང་གིས་གནས་ཚུལ་སྤེལ་དོན་ལྟར་ན་རྒྱ་ནག་གཞུང་གིས་འདི་ཟླའི་ཚེས་བཅུ་གསུམ་ཉིན་ཐའེ་ཝན་གྱི་སྲིད་འཛིན་དང་གྲོས་ཚོགས་འཐུས་མི་འོས་བསྡུ་བྱེད་འཆར་དུས་ཚོད་དེ་ནི་དམག་དང་ཞི་བདེ་གཉིས་དབར་འདེམས་ཀ་བྱ་རྒྱུ་ཡིན་ལུགས་དང། ཐའེ་ཝན་གྱིས་གཞུང་འབྲེལ་སྒོ་ནས་རང་བཙན་ཕྱོགས་སུ་འཕུལ་འདེད་གཏོང་ཐབས་ག་འདྲ་ཞིག་བྱས་ཀྱང་དེ་ནི་གདོང་ཐུག་གི་གནད་དོན་ཞིག་ཡིན་ཚུལ་འགྲེལ་བརྗོད་བྱས་འདུག་ལ། རྒྱ་ནག་གཞུང་ངོས་ནས་ཐའེ་ཝན་གྱི་གཞུང་འཛིན་མང་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ལའེ་ཅིང་ཏེ་ལ་རྒྱ་ནག་དང་ཐའེ་ཝན་གཉིས་ཀྱི་གནད་དོན་ཐོག་སྐད་ཆ་ཤོད་འདོད་ཡོད་ཚུལ་བཤད་པར་ཁོང་ནས་ཞལ་བཞེས་མ་གནང་བར་བརྟེན་ཁོང་ནི་ཁ་བྲལ་བ་ཞིག་ཡིན་པར་ངོས་འཛིན་བྱེད་བཞིན་ཡོད་འདུག་ཐའེ་ཝན་གྱི་མང་གཙོ་ཡར་ཐོན་ཚོགས་པ་དང་ཕྱོགས་འགལ་ཚོགས་པ་ཆེ་ཤོས་གོ་མིན་ཏང་གཉིས་ཀས་ཞི་བདེ་སྲུང་སྐྱོབ་ཐུབ་རྒྱུ་ཡིན་ལུགས་དང་ཐའེ་ཝན་གྱི་བདེ་སྲུང་སྟོབས་ཤུགས་ཆེ་རུ་གཏོང་རྒྱུའི་ཆོད་སེམས་བརྟན་པོ་ཡོད་པ་དང་དེ་བཞིན་ཐའེ་ཝན་མི་མང་གིས་རང་གི་མ་འོངས་པའི་གནད་དོན་ཐག་གཅོད་བྱ་རྒྱུ་ཡིན་ལུགས་གཅིག་མཚུངས་ཟེར་གྱི་ཡོད་འདུག་ཕྱི་ལོ་ཉིས་སྟོང་ནས་ཕྱི་ལོ་ཉིས་སྟོང་དྲུག་བར་རྒྱ་ནག་གི་ཐའེ་ཝན་གྱི་གནད་དོན་ལས་ཁང་གི་གཙོ་འཛིན་གཞོན་པའི་ལས་འགན་འཁུར་མཁན་དང། རྒྱ་ནག་གི་དམག་དཔོན་ཟུར་པ་ཝང་ཙའེ་ཤི་ཡིས་ཐའེ་ཝན་གྱི་མང་གཙོ་ཡར་ཐོན་ཚོགས་པའི་འོས་མི་ལའེ་ནི་ཐའེ་ཝན་གྱི་རང་བཙན་ལ་རྒྱབ་སྐྱོར་བྱེད་མཁན་མཐར་ལྷུང་པ་ཞིག་ཡིན་ལུགས་འགྲེལ་བརྗོད་བྱས་པ་དང་གལ་ཏེ་ཁོ་པ་ཐའེ་ཝན་གྱི་སྲིད་འཛིན་ལ་འོས་འདེམས་རྒྱལ་ཁ་ཐོབ་ཚེ་ཐའེ་ཝན་གྱི་མཚོ་ཁར་གདོང་ཐུག་ཡོང་སྲིད་པའི་སྐོར་ང་ཚོས་གསལ་པོ་ཤེས་བཞིན་དུ་དོ་སྣང་བྱེད་དགོས་ལུགས་བཤད་འདུག་ཡང་ཐའེ་ཝན་གྱི་དམག་སྤྱི་ཟུར་པ་ལི་ཞི་མིང་ཡིས་ཐའེ་ཝན་གྱི་འོས་བསྡུའི་རྗེས་སུ་རྒྱ་ནག་གིས་ཐའེ་ཝན་གྱི་སྲིད་འཛིན་གསར་པས་རྒྱ་ནག་ཐོག་འཛིན་རྒྱུའི་སྲིད་བྱུས་ལ་སྔོན་བརྡ་གཏོང་ཤུགས་ཆེ་རུ་གཏོང་སྲིད་པའི་ཡིད་ཆེས་བྱེད་ཀྱི་ཡོད་སྐོར་རོའི་ཏེར་གསར་ལས་ཁང་ལ་བརྗོད་འདུག་ཡིན་ནའི་ནུབ་ཕྱོགས་ཡུལ་གྲུ་ཁག་གི་བདེ་སྲུང་དཔོན་རིགས་ཚོས་རྒྱ་ནག་གིས་ཐའེ་ཝན་གྱི་འོས་བསྡུའི་གྲུབ་འབྲས་ལ་ཡ་ལན་སློག་རྒྱུའི་ཉེན་བརྡ་དེ་ཚབས་ཆེ་ཆུང་ཇི་ཡིན་ཚད་འཇལ་ཐབས་བྱེད་བཞིན་ཡོད་པ་སོགས་ཀྱི་གནས་ཚུལ་འདུག། ཡང་ཧོང་ཀོང་ས་གནས་གཞུང་གིས་ཧོང་ཀོང་གི་མང་གཙོ་དོན་གཉེར་བ་དང Apple ཉིན་རེའི་ཚགས་པར་གྱི་སྦྱིན་བདག་གིས་ཕྱི་ཕྱོགས་དང་ངན་པ་ལག་འབྲེལ་བྱས་ཚུལ་ནག་ཉེས་སྐྱོན་འཛུགས་བྱས་ནས་ཞིབ་བཤེར་བྱས་སྐབས་མིང་འདོན་བྱ་ཡུལ་གྱི་ཕྱི་རྒྱལ་རྒྱལ་ཁབ་ཁག་ནང་ཡོད་པའི་མི་སྣ་ཁག་ཅིག་གིས་ནག་ཉེས་ངོས་ལེན་བྱས་མེད་པའི་གནས་ཚུལ་འདུག་ད་རིང་རོའི་ཏེར་གསར་ལས་ཁང་གིས་གནས་ཚུལ་སྤེལ་དོན་ལྟར་ན་ཇི་མི་ལའེ་ནི་རྒྱ་ནག་གཞུང་འཛིན་དམར་ཤོག་ཚོགས་པར་ངོ་རྒོལ་མཐའ་གཅིག་ཏུ་བྱེད་མཁན་ཞིག་ཡིན་པ་དང་ཁོང་གིས་ཕྱི་ཕྱོགས་ཀྱི་སྟོབས་ཤུགས་ཁག་དང་ངན་པ་ལག་འབྲེལ་བྱས་ནས་རྒྱལ་ཁབ་བདེ་འཇགས་སྲུང་སྐྱོབ་ཀྱི་ཁྲིམས་གཞི་གསར་པ་ལག་ལེན་བསྟར་བར་ཧོང་ཀོང་གི་དཔོན་རིགས་དང་རྒྱ་མིའི་དཔོན་རིགས་ཚོའི་ཐོག་དཔལ་འབྱོར་ཉེས་ཆད་འགེལ་དགོས་པའི་འབོད་སྐུལ་བྱས་ཚུལ་ནག་ཉེས་སྐྱོན་འཛུགས་བྱས་འདུག་གོང་ཞུས་ཁྲིམས་ཞིབ་དེ་འགོ་མ་ཚུགས་གོང་ཇི་མི་ལའེ་བཙོན་སྲུང་བ་ཚོས་མཐའ་བསྐོར་ནས་ཤེལ་ཡོལ་ནང་སྡོད་སྐབས་ཁོང་ལ་རྒྱབ་སྐྱོར་བྱེད་མི་ཞིག་གིས Hang in there འམ་དེར་འཇིགས་སྣང་མེད་པར་བཞུགས་ཅེས་འབོད་ཚིག་སྒྲོག་འདུག། ཧོང་ཀོང་ས་གནས་གཞུང་ངོས་ནས་ཇི་མི་ལའི་ཁྲིམས་ཞིབ་བྱེད་མཁན Anthony Chau ཟེར་བས་ད་རིང་རེས་གཟའ་ལྷག་པའི་ཉིན Apple ཉིན་རེའི་ཚགས་པར་ནས་ཟུར་འདོན་བྱས་པ་བཅུ་གྲངས་ཤིག་དང་ཇི་མི་ལ་ཡིས་རྒྱ་ནག་གཞུང་ལ་ངོ་རྒོལ་སྐྱོན་བརྗོད་བྱས་པའི་གསུང་བཤད་གནང་བ་ཞིག་སྐྱོན་བརྗོད་གནང་བའི་དཔྱད་རྩོམ་སྤེལ་བ་ཁག་ཅིག་བཏོན་འདུག་ལ། ཡང་ཚགས་པར་དེ་ཧོང་ཀོང་གི་མང་གཙོ་དོན་གཉེར་བ་མདུན་དུ་ཐོན་མཁན་ཚོར་བཅར་འདྲི་ཞུས་པ་དང་གཞུང་ལ་ངོ་རྒོལ་གྱི་དྲིལ་བསྒྲགས་འཁོད་པ་ཁག་ཅིག་བཏོན་འདུག་འདིའི་གོང་ལ་ཧོང་ཀོང་ས་གནས་གཞུང་གི་ཁྲིམས་རྩོད་པས་ཇི་མི་ལའེ་མང་གཙོ་དོན་གཉེར་བ་ཨན་ཌི་ལི་དང་ཁྲིམས་རྩོད་པ་ཆན་ཚི་ཝ། བཙན་བྱོལ་དུ་གནས་པའི་ཧྥིན་ལའོ་དབྱིན་ཡུལ་ནང་རྟེན་གཞི་བྱས་པའི་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་ལུག་ཌི་པུལ་ཧྥོར། ཉི་ཧོང་གི་ཆབ་སྲིད་མི་སྣ་ཤི་རོ་ཡ་མའོ་དེ་བཞིན་ཨ་རི་བ Bill Browder བཅས་དང་ངན་པ་ལག་འབྲེལ་བྱས་ནས་ཕྱི་རྒྱལ་གྱི་ཡུལ་གྲུ་ཁག་གིས་རྒྱ་ནག་གི་དཔོན་རིགས་དང་ཧོང་ཀོང་གི་དཔོན་རིགས་ཚོར་དཔལ་འབྱོར་ཉེས་ཆད་འགེལ་དགོས་པའི་ཞུ་གཏུག་བྱས་ཚུལ་ནག་ཉེས་བཙུགས་འདུག་འོན་ཀྱང Luke de Pulford ལགས་ཀྱིས་ཇི་མི་ལའེ་དང་ཁོང་གི་ཕྱག་ལས་གནང་ཕྱོགས་དང་འབྲེལ་བ་གང་ཡང་མེད་པ་དང། ཇི་མི་ལའེ་ལ་ཁྲིམས་གཏུག་བྱེད་བཞིན་པ་དེ་ནི་དྲང་བདེན་ཞིག་མིན་པ། དེ་ནི་རྒྱ་ནག་གཞུང་གིས་རྒྱུན་དུ་ཤོད་སྲོལ་ཞིག་ཡིན་ལུགས་འགྲེལ་བརྗོད་གནང་སྟེ་ངོས་ལེན་གནང་མི་འདུག་དེ་བཞིན་དུ་གཞན་རྣམས་ནས་ཀྱང་དེ་དེ་བཞིན་གྱི་ཡ་ལན་སློག་ཡོད་པའི་གནས་ཚུལ་འདུག། ཡང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་ཟླ་བ་དྲུག་རིང་བོད་ཀྱི་སྐད་ཡིག་དང་རིགས་ལམ་དབུ་མ་ཕར་ཕྱིན་སོགས་ཀྱི་གཞུང་ཆེན་ཁག་གི་སློབ་ཚན་དང་གྲུབ་མཐའ་དང་ཚད་མ་སོགས་ཀྱི་དཔེ་ཁྲིད་གནང་སྟེ་སྔར་བོད་དུ་དགེ་འདུན་གྱི་སྡེ་ཁོ་ནར་ནང་ཆོས་སློབ་ཁྲིད་གནང་རྒྱུའི་གོ་སྐབས་ཡོད་པ་དེ་ད་ཆ་རྒྱ་ཆེའི་མང་ཚོགས་ཀྱི་ན་གཞོན་ཚོར་སློབ་ཁྲིད་གནང་ཐུབ་པའི་དམིགས་ཡུལ་ཐོག་ནས་ཟབ་སྦྱོང་གནང་ལུགས་རྒྱུད་སྨད་གངས་ཅན་རིག་གནས་སློབ་གྲྭའི་དགེ་ཆེ་དགེ་བཤེས་ཡོན་ཏན་ནོར་བུ་ལགས་ཀྱིས་གསུངས་པའི་སྐོར་ལ་རིག་ལྡན་སྒྲོལ་མ་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཤེས་ཡོན་སློབ་གསོའི་ལེ་ཚན་ལ་དུས་རྟག་ཏུ་ཐུགས་སྣང་གནང་མཁན་ཡོངས་ལ་རིག་ལྡན་སྒྲོལ་མས་སྤྱི་ལོ་གསར་ཚེས་ལ་འཚམས་འདྲི་ཞུ། དེང་སྐབས་བཙན་བྱོལ་ཁུལ་བོད་པའི་སྐད་ཡིག་དང་རིག་གཞུང་ལ་དོན་གཉེར་གནང་མཁན་སྒེར་དང་ཚོགས་སྡེ་ཁག་གིས་ལས་རིམ་འདྲ་མིན་སྤེལ་གནང་བའི་བརྒྱུད། བོད་ཀྱི་སྐད་ཡིག་སྲུང་སྐྱོབ་དང་གདན་ས་ཁོ་ན་མ་ཡིན་པར་ཁྱིམ་པ་མི་ནག་ཚོར་ཡང་ནང་ཆོས་ཀྱི་སྙིང་པོ་ངོ་སྤྲོད་གནང་རྒྱུའི་ཐབས་ལམ་འདྲ་མིན་ཕྱག་བསྟར་གནང་བཞིན་ཡོད་པ་ལྟར་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་གྱི་ནང་ཉེ་ཆར་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་ཉིན་མཇུག་སྒྲིལ་གནང་བའི་རྒྱ་བལ་ཨ་རི་གསུམ་ནང་མཐོ་སློབ་ཐོན་ཟིན་པའི་བོད་པའི་ན་གཞོན་ཁག་ཅིག་ལ་བོད་ཀྱི་སྐད་ཡིག་དང་ནང་ཆོས་ངོ་སྤྲོད་ཀྱི་ཟླ་བ་དྲུག་གི་ཟབ་ཁྲིད་ཞིག་དབུས་བོད་མིའི་སྒྲིག་འཛུགས་ཆོས་རིག་ལས་ཁུངས་དང་རྒྱུད་སྨད་གངས་ཅན་རིག་གནས་སློབ་གྲྭ་གཉིས་ཟུང་འབྲེལ་གྱི་ཐོག་ནས་གནང་ཡོད་པ་རེད། ཟླ་བ་དྲུག་རིང་དགོན་པའི་ཁོར་ཡུག་གི་ནང་གཏན་སྡོད་ཟབ་ཁྲིད་ནང་མཉམ་ཞུགས་གནང་མཁན་རྒྱ་གར་བྱང་ཕྱོགས་ལ་དྭགས་བོད་མིའི་གཞིས་ཆགས་ནས་ཡིན་པའི་མཐོ་སློབ་ཐོན་གནང་བའི་བོད་པའི་སློབ་མ་བསོད་ནམས་དོན་གྲུབ་ལགས་ཀྱིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དུས་རྟག་ཏུ་བོད་པའི་ན་གཞོན་ཚོར་ནང་ཆོས་ལ་དད་པ་ཁོ་ན་མ་ཡིན་པར་ནང་ཆོས་ཀྱི་སྙིང་པོ་ཇི་ཡིན་ཤེས་རྟོགས་གསལ་པོ་ཐུབ་པ་དགོས་རྒྱུའི་བཀའ་སློབ་ཕེབས་པ་དངོས་སུ་དོན་འཁྱོལ་ཡོང་ཐབས་སུ། རང་ཉིད་རྒྱུད་སྨད་གྲྭ་ཚང་གི་གངས་ཅན་རིག་གནས་སློབ་གྲྭར་ཟླ་བ་དྲུག་གི་རིང་ཟབ་སྦྱོང་དེའི་ནང་ཆེད་མངགས་འཛུལ་ཞུགས་གནང་བའི་སྐོར་འགྲེལ་བརྗོད་གནང་བྱུང། ད་ང་རང་ད་ལྟ་དེ་ལ་ཡང་ནང་ཆོས་སྦྱང་དགོས་ཡག་གི་རྒྱུ་མཚན་གཙོ་བོ་དེ་ད་ང་རང་ཚོ་གཞོན་སྐྱེས་ཚོ་ལ་ཡང་དུས་རྒྱུན་དུ་ནས་གོང་ས་མཆོག་གིས་ནང་ཆོས་ལ་སློབ་སྦྱོང་བྱེད་དགོས་འདུག་ལབ་ནས་བཀའ་སློབ་ཡང་སེ་ཕེབས་པ་དེ་འདི་སོ་སོ་སེམས་ལ་བཅངས་བྱས་བྱས་ད་རེས་དེ་ལ་ཡང་ནང་ཆོས་སྦྱང་ག་སླེབས་པ་ཡིན། ད་ལྟ་ཟླ་བ་དྲུག་རིང་ལ་ཡང་ང་ཚོས་དེའི་སློབ་ཁྲིད་བྱས་གཙོ་བོ་དེ་ད་ནང་པའི་གི་གྲུབ་མཐའ་ཞིག་བྱས་ཨ་ནི་ཆོས་འབྱུང་བྱས་ཨ་ནི་ཚད་མ་རིག་པ་འདི་ཚོ་གསུམ་བྱས་ཡོད་རེད། དེ་ཚོ་གི་རྨང་གཞི་གཙོ་བོ་དེ་ང་ཚོ་སྐད་ཡིག་ལ་ཐུག་ཡོད་པ་སོང་ཙང་ཨ་ནི་སྐད་ཡིག་སུམ་ཅུ་པ་དང་རྟགས་འཇུག་དེ་ཚོ་དགེ་རྒན་ཚོས་ཀྱིས་དེ་ལ་ཡང་སློབ་ཁྲིད་བྱེད་ཀྱི་ཡོད་རེད།
ཟླ་བ་དྲུག་རིང་གི་བོད་ཀྱི་སྐད་ཡིག་དང་རིགས་ལམ་དབུ་མ་ཕར་ཕྱིན་སོགས་ཀྱི་གཞུང་ཆེན་ཁག་གི་སློབ་ཚན་དང། གྲུབ་མཐའ་དང་ཚད་མ་སོགས་ཀྱི་དཔེ་ཁྲིད་གནང་སྟེ་སྔར་བོད་དུ་དགེ་འདུན་གྱི་སྡེ་ཁོ་ནར་ནང་ཆོས་སློབ་གཉེར་གནང་རྒྱུའི་གོ་སྐབས་ཡོད་པ་དེ་དག་ད་ཆ་རྒྱ་ཆེའི་མང་ཚོགས་ན་གཞོན་ཚོར་སློབ་གཉེར་མཁོ་སྤྲོད་གནང་ཐུབ་པའི་དམིགས་ཡུལ་གྱི་ཐོག་ནས་ཟབ་སྦྱོང་དེ་གནང་ཡོད་པའི་སྐོར་རྒྱུད་སྨད་གངས་ཅན་རིག་གནས་སློབ་གྲྭའི་དགེ་ཆེ་དགེ་བཤེས་ཡོན་ཏན་ནོར་བུ་ལགས་ཀྱིས་གསུང་གི་འདུག།
ད་གྲྭ་ཚང་རང་ལ་ད་ད་ལྟ་སློབ་གཉེར་བ་དང་གཞོན་སྐྱེས་སློབ་གཉེར་བ་མང་པོ་ཅིག་ཡོད་པ་བྱས་དེ་འདི་ཡིན་ན་ད་ལྟ་གྲྭ་ཚང་གི་སློབ་གཉེར་ཁང་ཨ་ནེ་མདོ་སྔགས་ཞིབ་འཇུག་སློབ་གཉེར་ཁང་ཟེར་ནས་ད་རྒྱལ་སྤྱིའི་གད་སྙིགས་ནས་མང་དུ་བྱུང་བསྡད་པའི་སློབ་གཉེར་འདི་ཡོད་པ་བྱས་ད་ཡིན་ནའི་དེ་ལྟར་ད་དམིགས་ཡུལ་མཐར་ཐུག་འདྲ་བོ་འདི་ང་ད་ལྟ་སངས་རྒྱས་ཀྱི་བསྟན་པ་འདི་མི་ཉམས་རྒྱུན་འཛིན་དང་ཨ་ནེ་བོད་སྐད་དར་འཕེལ་ཡོང་བའི་ད་འདི་དམིགས་ཡུལ་ད་གཙོ་བོ་ད་ག་རང་རེད་ད་ཡང་མི་ཉམས་རྒྱུན་འཛིན་ད་བྱེད་སྟངས་འདྲ་བོ་འདི་ཨ་ནེ་དགེ་འདུན་གྱི་སྡེ་གཅིག་པོ་ཙམ་མ་ཡིན་པ། ད་སྔོན་མ་ཡིན་ན་བོད་ལ་ཡིན་ན་ད་སངས་རྒྱས་ཀྱི་བསྟན་པ་ས་དར་རྡོ་དར་རེད་དེ་ཡིན་ན་ཡང་ད་བསྟན་པ་དངོས་གནས་དར་ས་དེ་དགེ་འདུན་གྱི་སྡེ་ལ་མ་གཏོགས་མང་ཚོགས་ལ་མར་གཅིག་དད་པ་ནི་ཤུགས་ཆེན་པོ་ཞེ་པོ་ཞིག་ཡོད་རེད་མ་གཏོགས་སངས་རྒྱས་ཀྱི་བསྟན་པ་ངོ་མ་དེ་དགེ་འདུན་གྱི་སྡེ་གཅིག་པོ་ལ་དར་བའི་སྲོལ་ཅིག་རེད་པ། ད་ཡིན་ན་ད་ཕྱིས་སུ་སྐྱབས་མགོན་རིན་པོ་ཆེ་གི་བཀའ་སློབ་དགོངས་པ་བཀའ་སློབ་ད་མང་པོ་ཅིག་ཕེབས་ནས་གཙོ་བོ་ད་འདི་འདྲའི་གྱི་ད་ཁོང་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ཨ་ནི་རྒྱ་ཆེའི་མང་ཚོགས་ལ་ཕར། ཨ་ནི་གང་མང་མང་བྱས་ད་སངས་རྒྱས་ཀྱི་བསྟན་པ་འདི་དར་ཁྱབ་པའི་བྱེད་ཐུབ་པ་ཡིན་ན་ཨ་ནི་སངས་རྒྱས་ཀྱི་བསྟན་པ་འདི་དགེ་འདུན་གྱི་སྡེ་ཙམ་མ་ཡིན་པར་ཨ་ནི་མང་ཚོགས་ལ་དར་ཁྱབ་དཔེ་ཤུགས་ཆེན་པོ་བྱ་ཡ་དང་ཨོ་ད་འདིར་ད་འདིའི་ནང་ནས་ཀྱང་ད་ལོ་ཚད་འབྲས་བུ་ཅིག་གི་ཡིན་པ་ཡིན་ན་ད་ལོ་རྒན་པ་རྒན་པ་ཆགས་ནས་དབང་པོ་ཉམས་ནས་ད་དཀའ་ལས་ཁག་པོ་ཟེར་བ་ལ་ད་ཅུང་ཟད་གོ་དཀའ་བ་ཡོད་རེད་འདི་ཆུང་ཆུང་ཆུང་ཆུང་འདི་འདྲ་ཡིན་ནའི་གོ་བརྡ་མ་འཕྲོད་པ་འདི་འདྲས་མ་ཡིན་པ་བྱས་ད་ཨང་པོ་ཡང་དར་བའི་ཁ་ཐུག་བྱས་ཨ་ནི་སློབ་སྦྱོང་ཡང་ཐུན་མོང་བའི་སློབ་སྦྱོང་དུས་ཚོད་ཐོན་ཟིན་པ་བྱས་འདིའི་བར་དུ་འདི་ལ་དུས་ཚོད་གཏོང་བྱ་ཡག་ལ་གང་ཟག་ཡོད་པར་བྱས་འདི་འདྲས་ཀྱི་དམིགས་ཡུལ་འདི་ཟིན་ནས་ཨ་ནི་གཅིག། རྩ་བའི་གཞི་རྩའི་གི་སློབ་སྦྱོང་ཡག་པོ་ཡོད་པ་བྱས་ད་འདིའི་སྒང་ལ་ཡང་ཡ་ཨ་ནང་དོན་རིག་པ་དང་ནི་བོད་ཀྱི་སྐད་ཡིག་ད་འདི་འདྲའི་ཞིག་གོ་སྐབས་ཅིག་ད་གནང་ཡོད་རེད་པ་འདི་ལ་བརྟེན་ནས་ཨ་ནི་གཞན་དང་མ་འདྲ་བ་གི་ཁོང་ཚོ་ལ་བཤད་བདེ་བ་གོ་བདེ་བ་ཨ་ནི་དབང་པོ་ཡར་དར་བ་འོ་འདི་འདྲས་ཡོད་འདུག་ཨ་ནི་ཅིག་དམིགས་ཡུལ་གཙོ་བོ་འདི་འོ། སངས་རྒྱས་ཀྱི་བསྟན་པ་ཟེར་བ་ང་ཚོ་བོད་པའི་ཆོས་དང་རིག་གཞུང་འདི་ཚོ་མི་ཉམས་དར་འཕེལ་ཡོང་བའི་ཆེད་དུ་འོ་ད་འདི་འདྲས་ཀྱི་དམིགས་ཡུལ་རེད།
སློབ་མ་བསོད་ནམས་ཆོས་འགྲུབ་ལགས་ཀྱིས། དགོན་པའི་ཁོར་ཡུག་གི་ནང་བོད་པའི་སྐད་ཡིག་དང་ནང་ཆོས་ངོ་སྤྲོད་ཀྱི་ཟབ་སྦྱོང་གི་ཆ་རྐྱེན་འཐུས་སྒོ་ཚང་བ་དང་ཟབ་སྦྱོང་གནང་སའི་ཁོར་ཡུག་ཡང་སློབ་དགེ་རྣམ་པ་ཚོའི་སློབ་ཁྲིད་གནང་སྟངས་བཅས་ཀྱི་སྐོར་འགྲེལ་བརྗོད་གནང་ཡ་ལ། ང་ཚོས་དེ་ལ་སློབ་སྦྱོང་སྦྱང་ས་ཀྱི་ཁོར་ཡུག་འདི་དཔེ་མི་སྲིད་ཀྱི་ཡག་པོ་འདུག་མཐུན་རྐྱེན་ཡིན་ནའི་རེད་ཨ་ནི། སོ་སོ་སློབ་སྦྱོང་བྱེད་ས་ཡིན་ནའི་རེད་དེ་ཚོ་དཔེ་མི་སྲིད་ཀྱི་ཡག་པོ་འདུག་རོ། འདིའི་སྔོན་ལ་ཡ་ང་རང་ད་ལྟ་རྒྱ་གར་གྱི་མཐོ་སློབ་ནང་ལ་ལོ་ལྔ་སློབ་སྦྱོང་བྱས་པའི་སྐབས་སུ་ལ་ཡ་དེ་ལ་ཅིག་སླེབས་པའི་སྐབས་སུ་ལ་ཡ་དངོས་གནས་མཐུན་རྐྱེན་དེ་ཚོ་དཔེ་མི་སྲིད་ཧ་ལས་པ་རེད་བཞག་རོ་རྒྱ་གར་གྱི་མཐོ་སློབ་ལས་ལྷག་ག་ཚོད་རོ་ཨཱ་ནི་དེ་ལ་བཤད་སྟངས་ཡིན་ན་རེད་ཨཱ་ནི་དགེ་རྒན་ཚོ་གི་སློབ་ཁྲིད་བྱེད་སྟངས་ཡིན་ན་རེད་དངོས་གནས་ག་རེ་རེད་ས་དང་གནམ་གྱི་ཁྱད་པར་འདུག་རོ་དཔེ་མི་སྲིད་ཡག་པོ་འདུག་ཨཱ་ནི། ད་མ་འོངས་པ་ད་ང་རང་ཚོ་གཞོན་སྐྱེས་མང་པོ་ཅིག་སོ་སོ་ནང་ཆོས་ལ་ཡང་སློབ་སྦྱོང་བྱེད་ཀྱི་འདོད་པ་ཡོད་པ་དེ་ཚོ་ཚང་མ་ལོ་ལ་ཡ་དངོས་གནས་དེ་ལ་དཔེ་མི་སྲིད་ཀྱི་གོ་སྐབས་ཡག་པོ་ཞིག་མཐོང་སོང། ང་ཚོ་དེ་ལ་ཡང་ནང་ཆོས་སྦྱང་ས་ཀྱི་ཁོར་ཡུག་དང་དཔེ་མི་སྲིད་ཀྱི་ཡག་པོ་འདུག་ཨ་ནེ་ཅིག་གང་མང་ཕེབས་ཡག་གི་རེ་བ་ཡོད་ཨ་ནེ། སོ་སོ་སྒེར་ལ་ཁེ་ཕན་ག་རེ་ཞིག་བྱུང་བ་སོང་ཟེར་ན་ད་ང་རང་སྔོན་ནས་ཡ་ནང་པ་ཡིན་ལས་ཡོད་རེད་རོ་སྐྱབས་གསུམ་གྱི་སྐོར་དང་དེ་ཚོ་ང་ཚོ་གི་སྐོར་ཅིག་ཞེ་ཅིག་ཧ་གོ་གི་ཡོད་མ་རེད་ད་དེ་ལ་སླེབས་རྗེས་སོ་སོ་སྐྱབས་གསུམ་སྐོར་སློབ་སྦྱོང་བྱས་དང། ཨ་ནི་ནང་པའི་བདེན་པ་བཞི་སྐོར་ལ་ཡང་སློབ་སྦྱོང་བྱས་པ་དེ་ཚོས་ཀྱི་དཔེ་མི་སྲིད་ཀྱི་སོ་སོ་ལ་ཡང་ཕན་ཐོགས་པོ་བྱུང་སོང་ཨ་ནི་སེམས་ནང་ལ་ཡང་དཔེ་མི་སྲིད་ཀྱི་ཚོར་བ་ག་རེ་ཞིག་སླེབས་སོང་ཞུས་པ་ན་སོ་སོ་སྐྱབས་གསུམ་ལ་སློབ་སྦྱོང་བྱས་བྱས་རྗེས་སོ་སོ་དངོས་གནས་ད་ནང་པའི་གི་གྲས་ལ་ཡང་ཚུད་པ་ཅིག་བྱུང་སོང་ཨ་ནི་སེམས་ནང་ལ་ཡང་དཔེ་མི་སྲིད་ཀྱི་དགའ་ཚོར་ཤུགས་ཆེན་པོ་ཞིག་སྐྱེས་སོང་བ་འདི་དངོས་གནས་ད་སོ་སོ་ནང་པ་ཡིན་ལབ་ཀྱི་ཡོད་རེད་ཡིན་ན་ཡང་ད་སངས་རྒྱས་དཀོན་མཆོག་གི་ཡོན་ཏན་ག་རེ་རེད་པས་ཨ་ནི་སྐྱབས་གསུམ་གྱི་བསླབ་བྱ་ག་རེ་རེད་པས་ཕན་ཡོན་ག་རེ་ཡོད་རེད་དེ་ཚོ་གི་སྐོར་ཅིག་ཤེས་ཡོད་མ་རེད་དེང་སང་དམིགས་བསལ་དགོན་པ་ལ་ཡང་ཆོས་མཇལ་འགྲོ་བའི་སྐབས་སུ་དེ་སངས་རྒྱས་ཀྱི་སྐུ་མཇལ་བ་ཙམ་གྱིས་སོ་སོའི་སེམས་ནང་ལ་ཡང་དངོས་གནས་ཀྱི་ཁོང་གི་ཡོན་ཏན་དྲན་ཡ་འདི་འདྲའི་གི་སྐོར་ཅིག་ཡོད་མ་རེད་ད་ད་ལྟ་ཅིག་འགྲོ་བའི་སྐབས་སུ་ལ་ཡང་སོ་སོའི་གཞན་དོན་འགྱུར་བའི་ནང་ལ་སེམས་ནང་ལ་ཡང་དངོས་གནས་ཚོར་བ་ཤུགས་ཆེན་པོ་ཞིག་སླེབས་ཀྱི་འདུག་འདི་ཚང་མ་ད་ཟླ་བ་དྲུག་གི་དགེ་རྒན་ཚོ་བཀའ་དྲིན་ལ་བརྟེན་བྱས་བྱུང་སོང་ད་འདི་དཔེ་མི་སྲིད་ཀྱི་སོ་སོའི་སྒེར་ལ་ཡང་ཕན་ཐོགས་པོ་བྱུང་སོང་ཞུ་ཡི་ཡིན། ཟླ་བ་དྲུག་རིང་གི་ཟབ་སྦྱོང་དེའི་ནང་མཉམ་ཞུགས་གནང་མཁན་སློབ་ཕྲུག་ཚོ་རང་རང་སོ་སོའི་དམིགས་ཡུལ་འདྲ་མིན་གྱི་ཐོག་ནས་ཕེབས་ཡོད་པའི་སྐོར་དགེ་ཆེ་དགེ་བཤེས་ཡོན་ཏན་ལགས་ཀྱིས་མུ་མཐུད་གསུང་ཡ་ལ། ད་ཁོང་ཚོ་ཚང་མ་ལོ་མཐོ་རིམ་ཐོན་པ་རྐྱང་རྐྱང་ར་བ་ལ། འོ་དེ་ཡིན་དུས་ད་ཁོང་ཚོ་ཤེས་འདོད་ཆེན་པོ་ཡོད་མཁན་ད་རྐྱང་རྐྱང་ཅིག་རེད་ད་ཅིག་ཤེས་འདོད་ཡོད་པའི་ད་རྒྱུ་མཚན་འདྲ་བོ་འདི་སྐོར་སྣ་མིན་སྣ་ཚོགས་བྱས་ཡོང། གོ་གི་འདུག་ཁ་ཤས་ནས་ཉིན་གཅིག་ད་སོ་སོ་རང་བཞིན་གྱིས་ད་ཅིག་ནང་ཆོས་འདི་ཅིག་བྱེད་འགྲོ་བྱེད་ནང་བསམ་བསམ་འདྲ་བོ་ད་དེ་འདྲ་ཡོང་གི་རེད་ཡང་ཁ་ཤས་ནས་ཡང་སོ་སོ་ཅིག་སྤྱི་ཚོགས་ནང་ལ་ཡར་མར་ཕེབས་དུས་ཙམ་པ་ཡང་ནང་ཆོས་སྐོར་ལ་གྲོས་བསྡུར་དང་བགྲོ་གླེང་དང་དེ་འདྲ་བྱུང་དུས་ཨ་ནི་དཔེར་ན་ད་དེ་ན་ཨ་རི་ནས་ཡོང་མཁན་བུ་མོ་ཅིག་ཡོད་རེད་ཁོང་གིས་དེ་ན་ང་ཚོ་ད་སྤྱི་ཚོགས་ནང་ལ་མར་ཡོང་དུས་ཁྱེད་ཚོ་ནང་པ་རེད་བ་ཟེར་ལབ་ཀྱི་འདུག་ཟེར་ན་ང་ནང་པ་ཡིན་ཟེར་ནས་ནང་པ་ཟེར་ན་ག་རེ་རེད་ཟེར་ནས་ཁོ་ཚོས་དྲིས་ཀྱི་འདུག་དེ་དུས་ཙམ་པ་ལབ་ཡས་ཁྱེད་སྐུ་ཅིག་རག་གི་མི་འདུག་ཨ་ནི་དཔེ་དཀའ་ངལ་འདུག་ཟེར་འོ་དེ་འདྲས་ཀྱི་ཡང་དཀའ་ངལ་འཕྲད་ནས། ད་ནང་ཆོས་དེ་ཡིན་གཅིག་མ་སྦྱངས་ན་འགྲིག་གི་མི་འདུག་བསམ་བྱས་ད་ཤེས་འདོད་སྐྱེ་མཁན་ཅིག་བྱས་ད་མི་རེ་ལ་ཤེས་འདོད་ཡོང་ཡས་ཀྱི་ཡ་ནི་ཅིག་རྐྱེན་འདྲ་བོ་སྣ་མིན་སྣ་ཚོགས་ཅིག་ཡོང་བསྡད་ཡོད་འདུག་ཁ་ཤས་ནི་ད་ཅིག་ནང་ཆོས་ལ་དད་པ་ཆེན་པོ་བྱས་ཡང་མ་ཤེས་པ་བྱས་ན་ཁ་ཤས་ནི་ཡ་ནི་བླ་མས་ཀྱི་གསུང་ཆོས་མང་པོ་གནང་གསུང་ཆོས་མང་པོ་གནང་གི་ཡོད་དེ་ཡ་ནི་དེ་ཡག་པོ་ཅིག་མ་གོ་བ་བྱས་འོ་དེ་འདྲ་བྱས་ནི་ད་ཤེས་འདོད་ཆེན་པོ་བྱས། མང་ཆེ་ཞིག་ཤེས་འདོད་ཞེ་དྲག་ཤུགས་ཆེན་པོ་འདུག་ཨ་ནི་དེ་ནས་དང་ལེན་བྱེད་སྟངས་སྐོར་དེ་ཨ་ནི་དང་ལེན་ཡ་ད་བརྒྱ་ཆ་དུ་མཚོན་ན་བརྒྱ་ཆ་མཐོ་བོ་རེད་ད་དེ་ཁོ་རང་ཚོ་ཟླ་བ་དྲུག་རིང་སློབ་སྦྱོང་ད་བྱེད་སྟངས་འདྲ་བོ་དེ་དེ་གས་མུ་མཐུད་བྱེད་པ་ཤུགས་བརྒྱབ་བྱས་དེ་སྦྱང་ན་ཡོད་དུ་དང་ལེན་ཞེ་དྲག་ཆེན་པོ་རེད། ཧོན་སུར་རྒྱུད་སྨད་གངས་ཅན་རིག་གནས་སློབ་གྲྭར་ཟླ་བ་དྲུག་རིང་གི་ཟབ་སྦྱོང་དེའི་ནང་རྒྱ་གར་ལྷོ་ཕྱོགས་ཀོ་ལི་གྷལ་དང་མོན་གྷོ་གཞིས་ཆགས་གྲོང་ཁྱེར་སྦེང་ལོར་དང་དེ་བཞིན་ལ་དྭགས་དང་བལ་ཡུལ་ཨ་མི་རི་ཀ་བཅས་ནས་མཐོ་རིམ་སློབ་གྲྭ་ཐོན་པའི་བོད་པའི་སློབ་མ་ཁྱོན་བཅོ་བརྒྱད་ལ་ཟབ་ཁྲིད་གནང་ཡོད་པ་དང་སློབ་ཁྲིད་ཀྱི་སློབ་ཚན་ཁག་གི་སྐོར་དགེ་ཆེ་དགེ་བཤེས་ཡོན་ཏན་ལགས་ཀྱིས་མུ་མཐུད་འགྲེལ་བརྗོད་གནང་ཡ་ལ།
ཟབ་ཁྲིད་གནང་ཡས་ཀྱི་སློབ་ཚན་གཙོ་བོ་དེ་ཨ་ནི་ད་ནང་དོན་རིག་པ་བྱས་ད་དེ་ལ་འཇུག་པའི་གི་ད་སྒོ་དུ་མཚོན་ན་ནི་རིག་ལམ་ཨ་ནི་སྐད་ཡིག་གཙོ་བོ་དེ་གའི་དེ་གསུམ་དེ་རེད་ད་ནང་དོན་རིག་པའི་ནང་ལོགས་ལ་ཨ་ནི་ད་གཞུང་ཆེན་ཟེར་ནས་ཡང་ཀློག་དེབ་ཅིག་ཡོད་རེད་ད་དེའི་ནང་ལ་ད་ཕལ་ཆེར་གཞུང་ཆེན་བཀའ་པོད་ལྔའི་གི་ད་སྙིང་བསྡུས་སྙིང་བསྡུས་སྙིང་བསྡུས་བྱས་ནས། རྩ་བའི་གཞུང་བཀའ་པོད་ལྔ་ཟེར་ན་རྒྱ་ཆེན་པོ་ཞེ་པོ་ཅིག་ར་བ་ལ་ལྷའི་ད་ཡིན་ནའི་ཁོའི་སྙིང་བསྡུས་སྙིང་བསྡུས་བྱས་ནས་གཞུང་ཆེན་ཟེར་ནས་སློབ་ཚན་ཀློག་དེབ་ཅིག་བྱས། ནི་དེ་ནས་ད་སྔོན་འགྲོ་ཟེར་ཡང་ཀློག་དེབ་ཅིག་ཡོད་དེའི་ནང་ལོགས་ལ་གཙོ་བོ་དེ་གྲུབ་མཐའ་རེད་དེའི་སྔོན་ལ་ཡང་ཆོས་འབྱུང་མདོར་བསྡུས་ཅིག་ཡོད་རེད་ནི་ད་གྲུབ་མཐའ་བྱས་ད་གཞུང་ཆེན་ནང་དོན་རིག་པའི་གི་སློབ་ཚན་ནང་ལོགས་ད་གཙོ་བོ་འདྲ་བོ་དེ་དེ་རེད་དེ་ནས་ཡང་ནི་རིགས་ལམ་ར་བ་ལ་ཨ་ནི་རིགས་ལམ་ལ་དང་པོ་སྔོན་ལ་ཡང་བསྡུས་ཆུང་རིགས་ལམ་འཕྲུལ་གྱི་ལྡེ་མིག་ཟེར་ནས་བསྡུས་ཆུང་ད་ཁ་དོག་དཀར་དམར་ནས་མ་དེ་རྗེས་ཨ་ནི་དེ་ནས་གལ་ཆེ་ཤོས་དེ་རིགས་ལམ་གྱི་སློབ་ཚན་གཙོ་བོ་དེ་བློ་རིགས་དེ་གནང་བཞག་ཡོད་རེད་ཨ་ནི་དེ་ནས་ནི་ཐ་མ་ཐ་མ་དེ་ལས་ད་དུས་ཚོད་ལྷག་མ་དེ་ལ་རྟགས་རིགས་དེ་ཁྲིད་གནང་ཡོད་རེད་འོ་ད་འདི་རིགས་ལམ་སྐོར་དེ་བུ་དུ་བྱས་དེ་ནས་ཨ་ནི་བོད་ཀྱི་སྐད་ཡིག་རེད་སྐད་ཡིག་ནང་ལ་གཙོ་བོ་དེ་ཨ་ནི་སུམ་རྟགས་གཉིས་བྱས་ཨ་ནི་དེ་ནས་ཨ་ནི་དག་ཡིག་ཡོད་རེད་ཨ་ནི་ཐ་མ་ཐ་མ་དུས་ཚོད་ལྟས་ལྷག་མ་དེ་ལ་སྙན་ངག་དེ་བྱས་ནས་ད་སློབ་ཚན་གཙོ་བོ་ད་འདི་ག་དེ་རེད་ད་ག་ས་འདི་སྤྱི་ཟླ་བདུན་པའི་གི་ཚེས་གཅིག་ནས་ཨ་ནི་ད་བཅུ་གཉིས་པའི་གི་ཚེས་སུམ་ཅུ་བར་དུ་ཨ་ནི་ཟླ་བ་དྲུག་ཏག་ཏག་འདུག་ཟིན་རེད་ལ།
ལྷག་པར་དུ་སློབ་ཕྲུག་ཚོའི་བསམ་པའི་འཁྱེར་སོ་དང་ཀུན་སྤྱོད་བཟང་དུ་ཕྱིན་ཡོད་པ་དགེ་ལས་ཚང་མར་གཅིག་གྱུར་གྱི་གཟིགས་ཚུལ་བྱུང་ཡོད་པ་དགེ་ཆེ་ཡོན་ཏན་ནོར་བུ་ལགས་ཀྱིས་གསུང་གི་འདུག་ལ་སློབ་ཕྲུག་ཚོས་ཆུང་ས་རང་གི་ཁྱིམ་ཚང་གི་ལས་དོན་ནས་ཆེ་ས་རྒྱལ་ཁབ་ཀྱི་ཆོས་སྲིད་ཟུང་འབྲེལ་གྱི་ཞབས་འདེགས་སྒྲུབ་པའི་སྐབས་བཟང་ཕྱོགས་ཀྱི་ཤུགས་རྐྱེན་ངེས་ཅན་ཞིག་ཐེབས་ཐུབ་པའི་ཐུགས་རེ་ཡང་ཆེན་པོ་གནང་གི་འདུག། དེང་སང་ད་བཙན་བྱོལ་སྤྱི་ཚོགས་ཀྱི་གནས་སྟངས་དང་ད་ཕྱོགས་གང་ས་ནས་བསམ་བློ་བཏང་བ་ཡིན་ན་ཚང་མ་གིས་ད་ཤུགས་རྒྱག་དགོས་ཡ་ཆེ་དུས་ཚོད་དེ་དེ་སྲིད་ཉན་གྲངས་ཡིན་དུས་ད་ང་ཚོས་ད་འགྱེལ་ས་ནས་ལངས་ཟེར་གྱི་རོགས་ལ་ད་དེ་ཤུགས་རྒྱབ་ནས་བྱེད་དགོས་ཡ་ཅིག་ད་དེ་འདྲ་རེད་ཤག། ཨེ་མ་བླ་དཔེ་འདི་ནི་མི་སངས་རྒྱས་ཀྱི་གསུང་ཨ་ནི་ད་ག་ནང་བཞིན་རིག་པ་བསླབ་ཀྱི་ཡོད་རེད་ཨ་ནི་བོད་ཀྱི་སྐད་ཡིག་བསླབ་དགོས་རེད་ད་དེ་གོ་ཤུགས་མ་ཐུག་གི་སློབ་ཕྲུག་ཚོ་དང་པོ་དེ་ཕེབས་དུས་རྩིས་རྒྱབ་པ་ཡིན་ན་ནི་ནང་ཆོས་ད་ཆོས་ཕྱོགས་ངོས་ལ་ཡང་མཐོང་རྒྱ་ཐོས་རྒྱ་ཆེ་རུ་འགྲོ་གི་འདུག། ཨ་ནི། གལ་ཆེ་ཤོས་དེ་བསམ་བློ་ལ་འགྱུར་བ་ཡག་ཐག་ཆོད་འགྲོ་གི་འདུག་ཨ་ནི། ཡང་གཞན་དག་ཅིག་ནས་བཤད་པ་ཡིན་ན་ཡང་ཁ་ཤས་ཀྱིས་དགེ་འདུན་པ་གི་ཡོན་ཏན་དེ་མ་ཚོར་ནས་ཁྱད་ཆོས་དེ་མ་ཚོར་ནས་དེ་ཙམ་གྱིས་དེ་དངོས་གནས་དོ་སྣང་དང་དེ་འདྲའི་གལ་མ་བྱུང་དུས་ལན་དགེ་འདུན་པ་ཟེར་མཁན་ག་འདྲ་ཡིན་མིན་དགེ་འདུན་པ་གི་ཁྱད་ཆོས་དང་ཡོན་ཏན་དེའི་མཐོང་སྣང་བསམ་བློ་དེ་ཡར་རྒྱས་ཕྱིན་པ་ཡིན་ཙང་ཞུ་མ་ཐུབ་གི། ཕྱིའི་ཀུན་སྤྱོད་ཀྱི་ཡར་རྒྱས་མིག་མཐོང་ལག་ཟིན་འགྲོ་བསྡད་ཀྱི་འདུག་ཨོ་ད་ག་ནང་བཞིན་ཨ་ནི་སྐད་ཆ་བཤད་སྟངས་ལ་ཡར་རྒྱས་འགྲོ་གི་འདུག་ཨ་འདི་ནང་བཞིན་བྱས་རྒན་གཞོན་གོ་རིམ་གྱི་གང་འཚམ་ཡར་རྒྱས་འགྲོ་གི་འདུག་ད་ག་ནང་བཞིན་འདི་ལ་ཅིག་ཕྱོགས་གང་འཚམ་ནས་ཐུགས་ཕན་སོས་པོ་ཞེ་དྲག་ཡོང་གི་འདུག་གལ་ཆེ་ཤོས་དེ་ཨ་ནི་བསམ་བློ་ཡར་རྒྱས་ཕྱིན་ད་འདི་ང་ཚོ་དགེ་ལས་མང་ཆེ་གི་མཐོང་ཚུལ་གཅིག་པ་རེད་ཨ་ནི་སློབ་གྲོགས་ཁོ་རང་ཚོའི་ཞལ་ནས་ད་ག་རང་གསུང་གི་ཡོད་རེད་ཕན་ཐོགས་ཆེན་པོ་བྱུང་སོང་ཟེར། ཉིས་སྟོང་བདུན་ལོར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་གཞིར་བཟུང་གངས་ཅན་རིག་གནས་སློབ་གྲྭ་དེ་གསར་རྒྱག་གནང་སྟེ་ཉིས་སྟོང་བཅུ་ནས་བཟུང་སློབ་གྲྭ་དེ་དབུ་འབྱེད་གནང་བ་ནས་བཟུང་ད་བར་དུས་ཡུན་རིང་ཐུང་འདྲ་མིན་གྱི་ལས་གཞི་སྣ་མང་ཞིག་སྤེལ་གནང་འདུག། ངས་གངས་ཅན་རིག་གནས་སློབ་གྲྭ་དེ་ད་ལྟ་སློབ་གྲྭ་དེ་ཡོད་ས་དེ་ཨ་ནི་རྒྱ་གར་ལྷོ་ཕྱོགས་ཧུན་སུར་རབ་རྒྱལ་གླིང། གཞིས་ཆགས་དཔལ་ལྡན་སྨད་རྒྱུད་གྲྭ་ཚང་རང་གི་ཨ་ནི། སློབ་གཉེར་ཁང། འོ་དེའི་ཁྱབ་ཁོངས་ལ་ད་ད་ག་རང་གི་འཁྲིས་ལ་ཡོད་པ་བྱས། སློབ་གྲྭ་དེ་ཉིས་སྟོང་བདུན་ལོ་ལ་སྐྱབས་མགོན་རིན་པོ་ཆེ་དེ་གྲྭ་ཚང་ས་གནས་སུ་ཕེབས་དུས་ཙམ་པ་དེ་སློབ་གྲྭ་དེ་འདྲའི་ཅིག་རྒྱག་ཐུབ་ན་ཡག་པོ་འདུག་ཟེར་ནས་བཀའ་གནང་བ་ནང་བཞིན་བྱས་ནས་ཨ་ནི་དངོས་སུ་ལག་ལེན་བསྟར་ནས་ཨ་ནི་ཉིས་སྟོང་བཅུ་ལ་སློབ་གྲྭ་དེ་དངོས་སུ་སྒོ་ཕྱེས་རེད་དེ་ནས་བཟུང་ནས་ད་མི་མང་ལ་ཕར་མང་ཚོགས་ཕོ་མོ་དབྱེ་མེད་རིགས་མི་རིགས་དབྱེ་མེད་དེ་མི་མང་ལ་ནང་ཆོས་དང་བོད་ཀྱི་ཆོས་དང་རིག་གཞུང་དེ་མར་འཛིན་གྲྭ་འཚོག་ཡ་མགོ་བཙུགས་ནས། ནི་དེ་ནས་ང་ཚོ་དབྱར་ཁ་ཙམ་པ་འདྲ་སློབ་ཕྲུག་གུང་གསེང་དང་བསྟུན་བྱས་བསླབ་ཡེ་དང་ནི་དགུན་ཁའི་རིང་ལ་ད་བོད་ཁྱིམ་ཕྲུ་གུ་ཏོག་ཙམ་ཉུང་བ་ཆགས་རེད་མ་གཞི་ད་དགུན་ཁའི་རིང་ལ་བོད་ཁྱིམ་སློབ་གྲྭ་ལ་ནི་ཡང་བྱེད་ཡེ་དང་ནི་ས་གནས་མི་མང་རང་ལ་ཡང་ནང་ཆོས་ངོ་སྤྲོད་བྱེད་ཡེ་དང་ཡང་ཕྱི་རྒྱལ་གྱི་མི་དེ་འདྲས་ཡང་བསྡད་མང་པོ་ཞིག་ཕེབས་ཡོད་རེད་དེ་ཚོའི་ལག་ལས་ཅིག་འཛིན་གྲྭ་འཚོག་ཡེ་དང། དེ་ནས་ལས་གཞི་ཅུང་ཟད་གལ་ཆེ་དེ་ནི་ཆོས་རིག་ལས་ཁུངས་དང་ཟུང་འབྲེལ་བྱས་ནས་ཟླ་དྲུག་ཟབ་ཁྲིད་འཚོག་ཡ་ལ་སོགས་པ་འོ་དེ་འདྲ་བྱས་ནས་ད་ག་ཚད་ཉིས་སྟོང་བདུན་ལོ་ལ་བཀའ་གནང་ཉིས་སྟོང་བཅུ་ལ་དངོས་སུ་ད་སྒོ་ཕྱེ་ནས་ད་ད་ད་ཉིས་སྟོང་ཉི་ཤུ་རྩ་གསུམ་བར་དུ་ལས་རིམ་མང་པོ་ཅིག་ད་འགྲོ་དང་འགྲོ་བཞིན་པ་འོ་དེ་འདྲ་བྱས་ཡིན་ད་བསླབ་གྲྭའི་ངོ་སྤྲོད་མདོར་བསྡུས་ཅིག་འོ་དེ་འདྲ་ཡིན། ད་ལྟ་གོང་དུ་བཀའ་མོལ་ཞུ་ས་དེ་རྒྱ་གར་ལྷོ་ཕྱོགས་ཧུན་སུར་བོད་མིའི་གཞིས་ཆགས་ཁུལ་རྟེན་གཞི་གནང་བའི་རྒྱུད་སྨད་གངས་ཅན་རིག་གནས་སློབ་གྲྭའི་དགེ་ཆེ་དགེ་བཤེས་ཡོན་ཏན་ནོར་བུ་ལགས་རེད། ལེ་ཚན་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རིག་ལྡན་སྒྲོལ་མ་ཡིན་རྣམ་པ་ཚོས་ལེ་ཚན་འདི་གསན་པ་ཐུགས་རྗེ་ཆེ།
ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་འདི་ཧོར་གཙང་འཇིགས་མེད་ལགས་ཀྱིས་སྙན་སྒྲོན་གནང་གི་རེད། མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གི། སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོའི་ཟླ་བ་གསུམ་པའི་ཚེས་བཅུ་གཅིག་ནས་བཅུ་གསུམ་བར། རྡ་རམ་ས་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། བླ་མ་མཆོད་པའི་བཀའ་ཁྲིད་བསྩལ་འདུག་པའི་ཚན་པ་བདུན་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། བོད་བརྒྱུད་ནང་བསྟན་གྱི་ཆ་ལག་མང་པོ་ཞིག་ཏུ། བླ་མའི་རྣལ་འབྱོར་དེ་ཉིད་ཧ་ཅང་གལ་ཆེན་ཡིན་པ་ནན་ཏན་གྱི་སྒོ་ནས་གསུང་གི་ཡོད་པ་དང། བླ་མ་ལ་སྤྱི་བོས་ཀྱང་གལ་ཆེན་དོན་ཆེན་ཞུ་སྲོལ་ཡོད་པ་ལ་བརྟེན་ནས། ཕྱི་ཡི་ཆ་ལུགས་ཙམ་ལ་བརྟེན་ནས་འདི་དང་དེ་རེད་ཅེས་སྡོམ་ཚིག་འཇོག་མཁན་གྱི་ཕོ་ཚོད་ཅན་མང་པོ་ཞིག་གིས་བོད་ཀྱི་ནང་བསྟན་ཆོས་ལུགས་ལ། བླ་མའི་ཆོས་ལུགས་ཞེས་བཏགས་ནས། དམའ་འབེབས་ཀྱི་རྣམ་པ་མང་པོ་བསྟན་ཡོད་མོད་ཀྱི། གནད་འདི་ལ། དུས་རབས་ཉི་ཤུ་བའི་དུས་མཇུག་ཏུ། མཁས་དབང་ཚེ་བརྟན་ཞབས་དྲུང་མཆོག་གིས། ཆེད་མངགས་གནང་ནས་དགག་རྩོམ་མཛད་ཡོད་པ་དང། མཁས་དབང་དུང་དཀར་བློ་བཟང་འཕྲིན་ལས་མཆོག་གིས་ཀྱང། ཐ་སྙད་དེ་ཡང་མ་དག་པ་དང། དོན་ལ་མི་གནས་པ་སོགས་ལ། ནན་ཏན་གྱི་སྒོ་ནས་གསེད་བཀྲོལ་གནང་ཡོད་པ་དང། དེ་དག་ཐམས་ཅད་ལས་ཀྱང་ཤིན་ཏུ་ནུས་ལྡན་གྱི་སྒོ་ནས། བོད་ཀྱི་ནང་བསྟན་ཆོས་ལུགས་དེ་ཉིད་ཡུལ་ལུང་མགོ་བོ་ན་དོང་ཆུའི་ནང་གི་སྦལ་པ་ལྟར་བླ་མར་འབོད་པ་དག་གིས་སངས་རྒྱས་ཀྱི་གསུང་དང་བསྟུན་མི་དགོས་པར་རང་འདོད་གང་བྱུང་དུ་རྟོག་བཟོ་བྱེད་བ་ཞིག་རྩ་བ་ཉིད་ནས་མིན་པའི་སྒྲུབ་བྱེད་དུ་ས་དགེ་བཀའ་རྙིང་གི་ཆོས་བརྒྱུད་རེ་རེའི་ཁུངས་དེ་ཉིད་ལ་དཔལ་ནཱ་ལེནྡྲ་ལ་གཏུགས་ནས་ཡོད་པ་དང། དཔལ་ནཱ་ལེནྡྲའི་པཎ་གྲུབ་བཅུ་བདུན་གྱིས་གཙོ་བོར་བྱས་པའི་རྒྱལ་བའི་གསུང་རབ་ཀྱི་དགོངས་པ་འགྲེལ་བའི་བསྟན་བཅོས་ངོ་མཚར་བ་མང་པོ་མཛད་པ་དག་ལ། དུས་ད་ལྟ་ཡང་བོད་གངས་ཅན་གྱི་ནང་པའི་ཆོས་བརྒྱུད་ཁག་གིས་སློབ་སྦྱོང་གནང་གི་ཡོད་པ་སོགས་དངོས་ཡོད་གནས་ཚུལ་གྱི་ལམ་ནས་ར་སྤྲོད་ཡང་ཡང་མཛད་པའི་བཀའ་དྲིན་ལས། ད་ཆ་ཤེས་ནས་སྨྲ་མཁན་གྱི་ཁྲོད་དུ། བླ་མའི་ཆོས་ལུགས་ཟེར་མཁན་རྟེན་མཆོག་གིས་ཤིན་ཏུ་ཉུང་ངུར་གྱུར་ཡོད་པ་དེ་ཡིན། དེ་ཡང་མགོན་པོ་མཆོག་གིས་བླ་མའི་རྣལ་འབྱོར་དེ་ཉིད་བོད་མི་དག་གིས་རྟོག་བཟོ་བྱས་པ་ཞིག་མ་ཡིན་ཏེ། མིང་དང་ཐ་སྙད་གང་ཞིག་འདོགས་ཀྱི་ཡོད་མེད་ལ་ལྟོས་པ་མེད་པར། སངས་རྒྱས་བཅོམ་ལྡན་འདས་ཀྱིས་བཀའ་སྡེ་སྣོད་གསུམ་དང། རྒྱུད་སྡེ་བཞིའི་ནང་དུ་བླ་མའི་རྣལ་འབྱོར་གྱི་སྐོར་མང་པོ་ཞིག་གསུངས་ཡོད་ཅིང། གསུང་རབ་ཀྱི་དགོངས་པ་འགྲེལ་བའི་བསྟན་བཅོས་མང་པོ་ཞིག་ཏུ། བླ་མའི་རྣལ་འབྱོར་གྱི་སྐོར་མང་དག་འབྱུང་གི་ཡོད་པར་མ་ཟད། བོད་གངས་ཅན་པའི་ས་དགེ་བཀའ་རྙིང་གི་ཆོས་བརྒྱུད་ཁག་གི་ནང་དུ་ཡང། བླ་མའི་རྣལ་འབྱོར་རྒྱས་བསྡུས་སྣ་ཚོགས་པ་ཞིག་འབྱུང་གི་ཡོད་པ་དེ་དག་ངེས་པར་བྱ་བ་གལ་ཆེན་ཡིན་ཏེ། ཆུ་མགོ་གངས་དང། ཆོས་མགོ་སྟོན་པ་སངས་རྒྱས་ལ་གཏུགས་དགོས་པ་ཡིན་ཕྱིར། སུ་ཞིག་གིས་རང་སྣང་གང་དྲན་གྱིས་རྟོག་བཟོ་བྱས་པ་མིན་པར། སངས་རྒྱས་ཀྱི་བཀའ་སྡེ་སྣོད་གསུམ་པོའི་གང་རུང་ཞིག་ཏུ་གཏུགས་ནས་ཡོད་པ་དེ། སྐབས་འདིར་ཤེས་དགོས་པའི་ལམ་སྟོན་དེ་ཡིན། བླ་མའི་རྣལ་འབྱོར་དེ་བོད་ཀྱི་བླ་མས་རང་བཟོ་གནང་བའང་མ་ཡིན་པ། མིང་གར་བཏགས་ན་མ་བཏགས་ན་རྡོ་རྗེ་དབྱིངས་ཉིད་དེ་གོང་དུ་ཞུས་པ་འདི་བཞིན་བྱས་ནས། སྟོན་པ་བཅོམ་ལྡན་འདས་ཀྱིས་ཨེ་ནི་ད་གཅིག་མདོ་རྒྱུད་མང་པོ་ནས་ད་གང་ལྟར་འདིའི་པའི་གནད་འགག་ཉིད་དུ་གསུངས་ནས་ཡོད་པ་ཡིན་དུས་ད། སྟོན་པ་ཉིད་ཀྱི་བཀའ། མདོ་དང་རྒྱུད་སྡེ། ནས་བཀའ་བསྩལ་ནས་ཡོད་དེ། དེའི་དགོངས་དོན། འཕགས་བོད་སྐྱེས་མཆོག་དམ་པ་རྣམས་ཀྱིས། ད་གཅིག་མདོ་རྒྱུད་ཀྱི་དགོངས་པའི་གནད་རུ་སྟེ། བླ་མའི་མན་ངག་ལ་བརྟེན་ནས། བདེ་བླག་ཏུ་མ་དང་བསྒྲིགས་ནས་ད་གཅིག་ང་རང་ཚོ་བས་ཉམས་སུ་ལེན་བདེ་བ་དང། གོ་རྟོགས་བདེ་བ་དེ་འདྲ་ཡོང་ཡག་དོན་དག་ལ་ཡང། མན་ངག་གིས་ལེགས་པར་སྤྲས་ནས་ཡོད་བསྡད་པས། གདམས་ངག་དམ་པའི་རྒྱུན། འོ་ད་དེ་འདྲ་ཞིག་རེད། ཞེས་འདི་ཁོ་ཁུངས་བཙུན་པ་ཞིག་གོ་ཡོང་གི་འདུག་ག། འོ་ངོ་བོའི་ཁྱད་པར་གཅིག་བརྒྱུད་པའི་ཁུངས་བཙུན་པའི་ད་ཁྱད་པར་ཁ་ཅིག་ཡོང་ས་རེད། དེ་འདྲའི་འབྲས་བུ་ད་པད་མའི་ཚལ་ལས་འོངས་པའི་མེ་ཏོག་ཕྲེང་མཛེས་ཟེར་ལབ་དུས་མདོ་རྒྱུད་དམ་པའི་མན་ངག་པད་མའི་ཚལ་ཟེར་ལབ་དུས་གཅིག་ཨེ་ནི་མེ་ཏོག་གཅིག་པད་མ་པའི་ཚོས་གཞི་དམར་པོ་ཡིན་ནའི་རེད་ཚོས་གཞི་དཀར་པོ་ཡིན་ནའི་རེད་པའི་འདྲ་མི་འདྲ་ཡོད་རེད་པ་པད་མའི་ཚལ་ཟེར་ལབ་དུས་པད་མ་མེ་ཏོག་གཅིག་རྐང་གཅིག་རང་ཞིག་ཡོད་ས་ཡིན་ན་ཚལ་གྱི་མིང་ཐོགས་གི་མེད་པ་རེད། པད་མ་ཚལ་ལབ་དུས་ཨེ་ནི། མང་པོ་ཅིག་ད་ཡོད་པའི་དོན་འཆད་པའི་བར་པདྨ་ཤིང་གི་ནགས་ནང་ཞེས་པ་ནགས་ཚལ་ཟེར། ལབ་པ་ནང་བཞིན་བྱས་ནས། དེ་འདྲ་ཡིན་པ་ཡིན་དུས་ཙ་ན་པདྨའི་སྡོང་པོ་རུ་གཅིག་མ་ཡིན་པ་པདྨའི་དེ་ད་གཅིག་པདྨའི་པད་ཚལ་རུ་པདྨ་པད་བརྒྱ་ཕྲག་སྟོང་ཕྲག་ཡོད་དེ་བ་ཅིག་གིས་དག་པའི་ཡངས་པའི། ཨེ་ནི་བའི་རྣམ་གྲངས་མང་པོ་དག་པའི་ཅིག་ག་སོགས་རུ་བོད་ཀྱི་ཚལ་ཡངས་པ་རུ་དེའི་ནང་ལོགས་ནས་ཨེ་ནི་མེ་ཏོག་པདྨའི་དེ་དག་པདྨ་ཅིག

འོ་འདི་ནང་བཞིན་བྱས་ནི། མདོ་རྒྱུད་དམ་པའི་མན་ངག་པའི་པདྨའི། ནི་པའི་ཚལ་པའི་ཡངས་ཤིང་པའི་རྒྱ་ཆེ་བ་པའི་རྣམ་གྲངས་མང་པོ་ཞིག་ནི་གདུལ་བྱའི་ཁམས་དང་མོས་པའི་དབང། མོས་པ་དང་བསྟུན་པའི་དཔལ་ཏེ། དང་དང་ཅིག་གམ། ནི། དང་ཅིག། ཉམས་ལེན་གྱི་གནས་མང་པོ་ཞིག་ཡོད་དེ། པ་ད་དེའི་ནང་ལོགས་ནས། ནི། པའི་ལེགས་པར་ཚུར་བཏུས་ནས། དེ་དག་ནི་སྐལ་བཟང་གི་གདུལ་བྱ་སྟེ་ཚེ་གཅིག་ལ་རྣམ་མཁྱེན་གྲུབ་ཐུབ་ངེས་ཀྱི་རྣམ་མཁྱེན་གྲུབ་འདོད་ངེས་རྣམ་མཁྱེན་གྲུབ་ཐུབ་ངེས་ཀྱི་སྐལ་བཟང་གི་གདུལ་བྱ་དེ་ཡི་དབང་དུ་བྱས་ནས་དེའི་ནང་སྐྱེས་པའི་སྤུས་དག་ཤོས་དེ་ཡི་ཚུར་རུག་རུག་བྱས་ཚུར་བསྒྲུགས་ནས་གང་ལྟར་ཅིག་ཉམས་ལེན་ཟབ་ཤོས་བྱེད་ཐུབ་ངེས་ཀྱི་གང་ཟག་དེའི་དབང་དུ་བྱས་ནས་ལམ་གྱི་རིམ་པ་ལ་ཚུར་སྒྲིག་བྱས་པ་ཡིན་པ་ཡིན་དུས་ཚང་ནས་འོ་མེ་ཏོག་ཕྲེང་མཛེས། ཨོ་དེ་ལུས་མེ་ཏོག་གི་ཕྲེང་བ་པའི་དང་ཅིག་པི་ཀའི། པའི་ཤིན་ཏུ་པའི་དང། ད་ལྟ་པི་ཡིན་སྤུས་དག་དང་པའི་ལེགས་པ་དང་དེ་འབྲེལ་གྱི་པི་ཀའི་མཛེས་པའི། ནི་མགུལ་རྒྱན་དུ་སྤེལ་གྱི་ཡིན་ཟེར་ཡིན་པ། འོངས་པའི་མེ་ཏོག་ཕྲེང་མཛེས་མགུལ་རྒྱན་སྤེལ། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཐེག་པ་ཆེ་ཆུང་གི་སྡེ་སྣོད་མང་པོ་ཞིག་ལས། བླ་མ་ལ་བརྟེན་ནས་གདམས་ངག་ཉན་པ་སོགས་བླ་མ་ཤིན་ཏུ་གལ་ཆེན་ཡིན་པའི་ཚུལ་སྣ་ཚོགས་ཤིག་འབྱུང་གི་ཡོད་པ་ནི། དཔེར་ན་འཁོར་ལོ་དང་པོའི་བསྟན་བྱའི་སྡེ་སྣོད་གསུམ་གྱི་ནང་གི་གཅིག་ནི་འདུལ་བའི་སྡེ་སྣོད་ཡིན་པ་དང། འདུལ་བའི་སྡེ་སྣོད་ཀྱི་ནང་དུ། དགེ་ཚུལ་གྱི་སློབ་དཔོན་དང། གསང་སྟེའི་སློབ་དཔོན། ལས་བྱེད་པའི་སློབ་དཔོན། གནས་སྦྱིན་པའི་སློབ་དཔོན། ཀློག་པའི་སློབ་དཔོན་བཅས་སློབ་དཔོན་ལྔ་བསྟན་པ་དེ་དག་ཐམས་ཅད་ཀྱང་དོན་གྱི་བླ་མ་ཡིན་པ་དང། དེ་དག་བསམ་སྦྱོར་གཉིས་ཀྱི་སྒོ་ནས་བསྟེན་དགོས་པ་དང། ད་དུང་དེ་དག་ལྔ་བོའི་སྟེང་དུ། བསྙེན་གནས་ཀྱི་སློབ་དཔོན་དང། དགེ་བསྙེན་གྱི་སློབ་དཔོན་གཉིས་བསྣན་པའི་སློབ་དཔོན་རྣམ་པ་བདུན་དུ་སོང་བ་དང། དེ་ནས་རབ་བྱུང་གི་སྡོམ་པ་འབོགས་མཁན་གྱི་མཁན་པོ་དང། བསྙེན་པར་རྫོགས་པའི་མཁན་པོ་སྟེ། མཁན་པོ་རྣམ་པ་གཉིས་བསྣན་པ་སྟེ། དེ་དག་ཀྱང་དོན་གྱིས་བླ་མ་ཆགས་ཀྱི་ཡོད་པ་སྟེ། དེ་དག་རེ་རེར་ཁྱད་ཆོས་དང་མཚན་ཉིད་གང་དག་ཚང་དགོས་མིན་གསལ་བོར་བསྟན་ཀྱང། རང་ངོས་ནས་དེ་དག་གིས་གནང་བའི་སྡོམ་པ་དང་དམ་ཚིག་སྲུང་བ་དང། ཡི་གེའི་སྦྱོར་ཀློག། ཐ་ན་བཟའ་བཏུང་ལ་ཇི་ལྟར་ལོངས་སུ་སྤྱོད་སྟངས་དང། གཟན་ཤམ་སོགས་ན་བཟའ་ཇི་ལྟར་བགོ་སྟངས་སོགས་ཆོས་དང་འབྲེལ་བའི་ཀུན་སྤྱོད་སོགས་ལ་བསླབ་སྟོན་གནང་མཁན་ཉག་གཅིག་ཡིན་ཕྱིར། བླ་མ་དེ་དག་གང་ཞིག་ཡིན་ཀྱང་རང་ཉིད་ལ་བཀའ་དྲིན་ཆེན་པོ་ཆགས་ཀྱི་ཡོད་ལ། དོན་གྱིས་དེ་དག་ལ་དད་གུས་ཆེ་བ་དེ་བླ་མའི་རྣལ་འབྱོར་ཆགས་ཀྱི་ཡོད། མདོ་སྡེའི་ནང་དུ་ཆ་བཞག་ན་ཡང། ཡོངས་འཛིན་ནམ་དགེ་རྒན་གྱི་ཁྱད་ཆོས་བཅུ་བཤད་པ་སོགས། དོན་གྱིས་བླ་མ་གང་ཞིག་ལ་ཚང་དགོས་པའི་ཡོན་ཏན་དང་ཁྱད་ཆོས་སྟོན་གྱི་ཡོད་པ་དང། བཀའ་བར་པ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་ཆོས་སྐོར་གྱི་ནང་དུ། རྟག་ཏུ་ངུ་ཡིས་འཕགས་པ་ཆོས་འཕགས་བསྟེན་པའི་ཕྱིར་དུ། དཀའ་སྤྱད་ཇི་སྙེད་ཅིག་གནང་བའི་རྣམ་ཐར་དང་འབྲེལ་ཏེ། སློབ་མའི་དད་པ་དང་དམ་ཚིག། བླ་མའི་རྗེས་ཀྱི། བྱམས་པ་དང་སྙིང་རྗེ་ལ་སོགས་པའི་ཡོན་ཏན་དང་ཀུན་སྤྱོད་ཀྱི་ཚད་གཞི་སློབ་མའི་ངོས་ནས་དེ་ལྟ་བུའི་བླ་མ་ལ་དད་པ་དང་དག་སྣང་གི་སྒོ་ནས་བསྟེན་ཚུལ་གསལ་བོར་བསྟན་པ་དེ་དག་ནི། རྒྱལ་བའི་བཀའ་སྡེ་སྣོད་གསུམ་དུ་བླ་མའི་སྐོར་བསྟན་པ་དེ་ཡིན་ལ། དེ་ནི་བོད་ཀྱི་བླ་མའི་རྣལ་འབྱོར་གྱི་ཁུངས་གཏུགས་ས་ཆགས་ཀྱི་ཡོད་པ་དང། དེ་ནི་ཐེག་ཆེན་ཐུན་མོང་མ་ཡིན་པ། གསང་སྔགས་རྡོ་རྗེ་ཐེག་པའི་ནང་དུ། བླ་མ་སངས་རྒྱས་དངོས་ཀྱི་འདུ་ཤེས་ཀྱི་སྒོ་ནས་བསྟེན་དགོས་པ་དང། བླ་མ་ནི་མཆོག་དང་ཐུན་མོང་གི། དངོས་གྲུབ་འབྱུང་བའི་གཞི་ཁོ་ན་ཡིན་པས། བླ་མ་དང་བྲལ་ན་གང་ཡང་སྐྱེ་ཐབས་མེད་པ་བཅས། རྣལ་འབྱོར་བླ་མེད་ཀྱི་རྒྱུད། དཔལ་གསང་བ་འདུས་པའི་རྩ་རྒྱུད་དང། བཤད་རྒྱུད་རྡོ་རྗེ་རྩེ་མོ་སོགས་སུ། གསལ་བོར་བསྟན་པ་སྟེ། རང་ཅག་གི་བླ་མའི་རྣལ་འབྱོར་གྱི་ཁུངས་གཏུགས་ས་རགས་རིམ་ཙམ་གྱི་དཔེ་མཚོན་དུ་བཀོད་པ་དེ་ཡིན་ལ། པཎ་ཆེན་བློ་བཟང་ཆོས་རྒྱན་གྱིས་བླ་མའི་རྣལ་འབྱོར་གྱི་ཆོ་ག་གལ་འགངས་ཆེན་པོ་འདི་རྩོམ་པའི་སྐབས་སུ་དགོངས་པ་གཏད་ས་ཡང་འདི་དག་ཆགས་ཀྱི་ཡོད་པ་དེ་ཡིན།
དེ་ནས་ད་འདི་ཨེ་ནི། བླ་མའི་རྣལ་འབྱོར་འདི། ད་མདོ་སྡེ་ལ་ཆ་བཞག་པ་ཡིན་ན། འདུལ་བ། ཐེག་དམན་གྱི་གཞུང་དང་འདུལ་བ་རེད། ད་ཐེག་དམན་གྱི་གཞུང་སོགས་རེད། ད་ར་ཨེ་ནི་ད། འདུལ་བའི་སྐོར་རེད། འདུལ་བའི་སྐོར་ནི། ཅེས། དཔེར་ན། མཁན་པོ་ཡིན་དང་སློབ་དཔོན་རྣམ་པ་ལྔ་གསུང་ཡང་རུང་བ་དེ་འདྲའི་གིས་ད། ཅེས། བླ་མ་བསྟེན་སྟངས་རེད། ཨེ་ནི་འོ་བླ་མའི་མཚན་ཉིད་རེད།

དཔེར་ན་ཨེ་ནི། འདི་མདོ་སྡེ་རྒྱན་ནང་ལོགས་ལ་ཡང་ཨེ་ནི། གར་ཡང་འདྲ། ཆོས་བཅུ་ལྡན་ཟེར་ནས་གསུངས་པ་འདི་ཞེས་དེ་ཚོའི་ད་ཁུངས། ཨེ་ནི་མདོ་སྡེ་མང་པོའི་ནང་ལ་ཡོད་པ་ཡིན་དུས་ཙང་ནི་དེ་ནས་ད་ཐེག་ཆེན་གྱི་མདོ་སྡེ། གཞན་ཡང་ཞེས་སྡོང་པོ་བཀོད་པའི་མདོ་དང། ཨེ་ནི་ཤེར་ཕྱིན་གྱི། ཨེ་ནི་རྟག་ཏུ་ངུའི་ལེའུ། རྟག་ངུའི་ལེའུ་དེ་ཚོའི་གྲས་དེ། ཨེ་ནི་འོ་བླ་མའི་རྣལ་འབྱོར་གྱི་ཁུངས་གཏུགས་ས་བཟོ་འདྲ་ཡིན་པ་རེད། དེ་ནས་སྔགས་ཕྱིན་པ་ཡིན་ན། ད་སྐབས་འདི་ཨེ་ནི། གསང་བ་འདུས་པ་དང་ཅིག་ལུས་དཀྱིལ་བཞག་དགོས་ཡག་བཟོ་འདྲ་དེ་གསང་བ་འདུས་པའི་ཨེ་ནི་ལུས་དཀྱིལ་ནང་བཞིན་བཀོད་ནས་ཡོང་བ་ཡིན་དུས་ས་ནི། མན་ངག་གི་རྩ་མན་ངག་གི་རྩ་ཞུགས་དང་ལུས་རུ་མ་ཚང་སྟེ། ཁུངས་གཏུགས་ས་དེ་གསང་བ་འདུས་པ་ལ་ཁུངས་གཏུགས་ནས་ཡོང་བ་ཡིན་དུས། རྒྱུད་འདིའི་ནང་ལོགས་ནས་གསང་འདུས་རྩ་རྒྱུད།

རྒྱུད་རྡོ་རྗེ་ཕྲེང་བ། ད་འདི་ཚོའི་གྲས། མདོ་དང་རྒྱུད་གསུངས་ན་དེ་རང་ཡིན་པ་རེད། ད་དེ་ནས། དམ་པའི་མན་ངག་ཟེར་ནས་ད་དམ་པའི་སྐྱེས་བུ། གཅིག་ནས་གཅིག་ཏུ་བརྒྱུད་པའི། ཨེ་ནི་མན་ངག་དང་ལྡན་པ་གསུངས་ཡོང་དུས། ད་མདོ་རྒྱུད་ནས་མར་བཤད་ཡོང་དུས་ག་ལ། མདོ་ནས་མ་བཤད་ཡོད་འདུག་གལ་སྲིད་གོང་དུ་བཤད་པ་ནང་བཞིན་བྱས་ཏེ། གང་ལྟར་ལམ་རིམ་གྱི་ཟབ་རྒྱས་གཉིས་ཀྱི་བརྒྱུད་པ་འདི་དེ་བྱམས་འཇམ་དབྱངས་ནས་མར་བྱམས་འཇམ་དབྱངས་དང། ཀླུ་སྒྲུབ་ཐོགས་མེད་ནས་མར་བརྒྱུད་པའི་ཟབ་རྒྱས་ཀྱི་གདམས་པ་འདི་དེ། ཟབ་རྒྱས་ཀྱི་དམ་པའི་མན་ངག་ལས། རྒྱུད་ཆད་མན་ངག་གི་གནད་ཚང་བ་གཅིག་བྱས། དེ་འདྲ་ཡིན་པ་ཡིན་དུས་ན། ལམ་རིམ་གྱི་ཆེ་བ་བཞི་དང། ཁྱད་ཆོས་ཆེན་པོ་གསུམ། གསུང་ཡག་གི་ཟབ་རྒྱས་འདི་དེ་འདི་ལ་ཡང་ཚང་བྱས་ཡོད་པ་ཡིན་པ་རེད། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན།
ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་འདི་འཇམ་དཔལ་ཕུན་ཚོགས་ལགས་ཀྱིས་མུ་མཐུད་ནས་བརྒྱུད་བསྒྲགས་གནང་གི་རེད།
གསན་མཁན་རྣམ་པ་ཚོ། ད་ལྟ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་རྒྱུ་འདིའི་ནང། ཀིརྟི་རིན་པོ་ཆེའི་མཛད་རྣམ་དང་འབྲེལ་བའི་རྩོམ་དེབ་ཞལ་བྱང་དུ་མི་ཚེ་གཅིག་ལ་སྐྱེ་བ་གསུམ་ཞེས་པའི་ཕྱག་དེབ་ཀྱི་ལེ་ཚན་གོང་མའི་ཞུ་མཚམས། གསུམ་པ། རང་ལུས་མེར་བསྲེགས་ཀྱི་དོན་རྐྱེན་མང་ཤོས་རྔ་བར་བྱུང་རྐྱེན་ཞེས་པའི་ནང་དོན་འདི་ནས་བརྒྱུད་བསྒྲགས་ཞུ་གི་ཡིན། གསུམ་པ། རང་ལུས་མེར་བསྲེགས་ཀྱི་དོན་རྐྱེན་མང་ཤོས་རྔ་བར་བྱུང་རྐྱེན། བོད་ནང་རང་ལུས་མེར་བསྲེགས་གཏོང་མཁན་མང་ཆེ་བ་ཨ་མདོའི་ནང་དུ་ཡིན་པ་དང། ད་བར་རང་ལུས་མེར་བསྲེགས་གཏོང་མཁན་བརྒྱ་བཅུ་ལྷག་བྱུང་བའི་ནང་ནས། སུམ་ཅུ་གྲངས་ཤིག་རྔ་བ་ནས་ཡིན། རྔ་བའི་ས་ཁུལ་ནས་འདི་ལྟར་རང་ལུས་མེར་བསྲེགས་གཏོང་མཁན་མང་པོ་འབྱུང་དགོས་པའི་རྒྱུ་མཚན་ཅི་ཡིན་ནམ་ཞེ་ན། རྒྱ་ནག་གུང་ཁྲན་གྱི་གཙོ་འཛིན་མའོ་ཙེ་ཏུང་གིས་གང་དུ་གཉའ་གནོན་ཡོད་ན་དེ་རུ་ངོ་རྒོལ་ཡོད་ཅེས་བཤད་མྱོང་ཡོད་པ་ལྟར་རྔ་བའི་ས་ཁུལ་དུ་བོད་ཀྱི་ས་ཁུལ་གཞན་ལས་ཀྱང་དྲག་གནོན་ཆེན་པོ་ཡོད་པའི་དབང་གིས་དྲག་གནོན་བྱེད་མཁན་གྱི་རྒྱ་ནག་གཞུང་གི་སྲིད་བྱུས་ནོར་འཁྲུལ་ཅན་འདི་ལ་ངོ་རྒོལ་ཤུགས་ཆེན་པོ་བྱས་པ་ཞིག་རེད། རྔ་བ་ཁུལ་ལ་མཚོན་ན་རྒྱ་ནག་གི་དྲག་གནོན་རྒྱུན་རིང་ཤོས་དང་གདུག་རྩུབ་ཆེ་ཤོས་མྱོང་མཁན་གྱི་ལུང་པ་ཞིག་ཏུ་གྱུར་པ་མ་ཟད་ལྷག་པར་རྔ་བ་ཀིརྟི་དགོན་པའི་ཐོག་དགོན་པ་གཞན་གང་དང་མ་འདྲ་བའི་གདུག་རྩུབ་ཀྱི་དྲག་གནོན་ཆེན་པོ་བྱས་ཡོད། ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོ་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོའི་བར་བོད་ནང་ངོ་རྒོལ་གྱི་དོན་རྐྱེན་ཁ་ཤས་བྱུང་བ་དེ་དག་ཕལ་ཆེ་བ་བོད་རང་སྐྱོང་ལྗོངས་ཟེར་བའི་ས་ཁོངས་ནས་བྱུང་ཡོད་ཀྱང། ངས་ཤེས་ཚོད་བྱས་ན་སྐབས་འདིར་ཀིརྟི་དགོན་མ་ལག་རྣམས་སུ་ཡང་ངོ་རྒོལ་གྱི་ལས་འགུལ་ཕྲན་བུ་རེ་བྱུང་འདུག་རྒྱ་ནག་གཞུང་གིས་ཀིརྟི་དགོན་མ་ལག་རྣམས་སུ་ཆབ་སྲིད་ཀྱི་དོན་རྐྱེན་མུ་མཐུད་འབྱུང་རྒྱུ་ཡིན་པའི་དོགས་ཟོན་ཆེན་པོ་བྱེད་ཀྱི་ཡོད་པས་ཀིརྟི་དགོན་མ་ལག་རྣམས་སུ་དྲག་གནོན་རང་བཞིན་གྱི་བྱེད་སྟངས་སྣ་ཚོགས་ཤིག་སྔ་ཕྱིར་ལག་བསྟར་བྱས་ཡོད། དཔེར་ན་བོད་རང་སྐྱོང་ལྗོངས་དང་བོད་ཀྱི་ས་གནས་གཞན་གྱི་དགོན་སྡེ་ཁག་ཏུ་ལས་དོན་རུ་ཁག་དང་ལྟ་སྲུང་ཁང་མ་བཙུགས་པའི་གོང་དུ་རྒྱ་ནག་གཞུང་གིས་སྟག་ཚང་ལྷ་མོ་ཀིརྟི་དགོན་པ་དང་རྔ་ཡུལ་གྱི་ཀིརྟི་དགོན་པར་ལས་དོན་རུ་ཁག་མངགས་གཏོང་བྱས་ཡོད་པ་མ་ཟད་གྲྭ་པ་རྣམས་ལ་ལྟ་ཞིབ་དང་འཇིགས་སྐུལ་བྱེད་ཆེད་དགོན་པའི་སྒོ་འགྲམ་དུ་ལྟ་སྲུང་ཁང་ཡང་དམིགས་བསལ་གྱིས་གསར་འཛུགས་བྱས་ཡོད། དགོན་པའི་ནང་སློབ་གཉེར་ཚགས་ཚུད་ཡོང་ཆེད་གཏོང་ཕོད་ཅན་གྱི་སྦྱིན་བདག་དང་དད་ལྡན་མང་ཚོགས་ནས་ཞལ་འདེབས་ཕུལ་ཏེ་ཀིརྟི་དགོན་མ་ལག་རྣམས་སུ་སེར་མོ་བའི་སྔོན་འགྲོའི་ནང་བསྟན་སློབ་གཉེར་ཁང་འགའ་ཤས་ཤིག་བཙུགས་ཡོད་ཀྱང་རྒྱ་ནག་གཞུང་གི་གནོན་ཤུགས་འོག་དགོན་པའི་སློབ་གཉེར་ཁང་ཡང་སྒོ་རྒྱག་དགོས་བྱུང་འདུག། དགོན་པ་ནི་སློབ་གཉེར་བྱ་ཡུལ་ཞིག་ཡིན་པ་བཤད་མ་དགོས་ཀྱང། རྒྱ་ནག་གཞུང་གིས་སློབ་གཉེར་ཁང་སྒོ་བརྒྱབ་སྟེ་གྲྭ་གཞོན་ཚོར་སློབ་སྦྱོང་བྱེད་དུ་མི་འཇུག་པ་དང། ལས་དོན་རུ་ཁག་གིས་ཀིརྟི་དགོན་ཁག་གི་ཐོག་དམིགས་བསལ་བཙན་ཤེད་ཀྱིས་རྒྱལ་གཅེས་ཆོས་གཅེས་ཟེར་བའི་སློབ་གསོ་ནན་གྱིས་སྤེལ་གྱི་ཡོད། རྔ་པ་ཀིརྟི་དགོན་པའི་གྲྭ་རྒྱུན་ཁག་གཅིག་རྔ་པའི་ས་གནས་ནས་མིན་པར་ཉེ་འཁོར་ས་ཁུལ་གཞན་དག་ནས་ཀྱང་ཡོང་གི་ཡོད། རྒྱ་ནག་གཞུང་གིས་ས་ཁུལ་གཞན་ནས་རྔ་པ་ཀིརྟི་དགོན་པར་སློབ་གཉེར་བྱེད་དུ་ཡོང་མཁན་གྱི་གྲྭ་རྒྱུན་ཡོངས་རྫོགས་བཙན་ཤེད་ཀྱིས་དགོན་པ་ནས་ཕྱིར་འབུད་བྱས་ཡོད། དགོན་པར་ལོ་ལྟར་སྨོན་ལམ་ཆེན་མོ་དང་ཆོས་ཕྱོགས་ཀྱི་བྱེད་སྒོ་གཞན་དག་ཚུགས་དགོས་ཀྱི་ཡོད་པ་དེ་དག་གི་སྐབས་སུ་རྒྱ་ནག་གཞུང་གིས་ཁག་དཀྲི་བྱ་ཡུལ་སྣ་ཚོགས་བཙལ་ཏེ་བཀག་འགོག་དང་མཚམས་རེར་རྒྱུ་མཚན་བགྲང་རྒྱུ་མེད་ཚེ་སྨོན་ལམ་ལ་ཡོང་མཁན་གྱི་གྲངས་འབོར་མང་དྲགས་ལུགས་བསྙད་དེ་བཀག་འགོག་བྱེད་ཀྱི་ཡོད། རྔ་པ་ཀིརྟི་དགོན་པའི་དགེ་འདུན་པའི་སློབ་གཉེར་དང་ཉམས་ཞིབ་ཀྱི་མཐུན་རྐྱེན་དུ་དམིགས་ཏེ་དཔེ་མཛོད་ཁང་ཅུང་སྤུས་ལྡན་ཞིག་རྒྱབ་འཆར་བྱས་འདུག་ཀྱང་རྒྱ་ནག་གཞུང་གིས་དེ་ལ་ཡང་ཆོག་མཆན་སྤྲད་མི་འདུག་རྔ་བ་ཀིརྟི་དགོན་པའི་ཐོག་གནས་སྟངས་འདི་རིགས་ནི་མུ་མཐུད་ཡོང་དང་ཡོང་བཞིན་པ་ཞིག་ཡིན། རྒྱ་ནག་གཞུང་གིས་ཀིརྟི་དགོན་ཁག་ལ་དམ་བསྒྲགས་དང་ཆོས་ལུགས་ཀྱི་བྱེད་སྒོར་བཙན་ཤེད་གཏོང་བཞིན་པ་ནི་རྒྱ་ནག་གཞུང་རང་ཉིད་ཀྱིས་སྒྲོག་བཞིན་པའི་ཆོས་ལུགས་དད་མོས་རང་དབང་གི་སྲིད་བྱུས་དང་འགལ་བ་མ་ཟད་གྲྭ་པ་དང་མང་ཚོགས་ཀྱིས་ཆོས་ལུགས་ལ་བཅངས་པའི་དགའ་ཞེན་ལ་གནོད་སྐྱོན་ཆེད་དུ་གཉེར་ནས་བཏང་བ་ཞིག་རེད། རྔ་པ་ཁུལ་གྱི་དགེ་འདུན་པ་དང་མང་ཚོགས་ཀྱི་སེམས་ལ་རྒྱ་ནག་གཞུང་གི་ཕུགས་ཀྱི་དམིགས་འབེན་ནི་དགོན་པ་རྩ་མེད་གཏོང་རྒྱུ་དེ་རེད་སྙམ་པའི་འཇིགས་སྣང་ཞིག་རང་བཞིན་གྱིས་སྐྱེ་ཡོང་གི་ཡོད། ཡིན་ན་ཡང་རྒྱ་ནག་གཞུང་གི་དབུས་དང་ས་གནས་ཀྱི་ལས་བྱེད་པས་ནོར་འཁྲུལ་གྱི་སྲིད་ཇུས་དང་བྱ་སྤྱོད་ལ་ངོས་ལེན་མི་བྱེད་པར་མ་ཟད། དེ་ལས་ལྡོག་སྟེ་མང་ཚོགས་ཐོག

རྒྱ་བོད་གཉིས་ཀ་བདེ་སྐྱིད་འདོད་པ་འདྲ་མཚུངས་ཡིན་པས་རྒྱ་བོད་ཀྱི་མི་སུ་ལ་ཡང་གནོད་འཚེ་གཏོང་མི་རུང་བའི་སྐོར་གོ་སྐབས་ནམ་བྱུང་ན་ཤོད་ཀྱི་ཡོད་ལ། ངའི་བསླབ་བྱ་སོ་གཉིས་ཞེས་པའི་དེབ་ཀྱི་ནང་དུ་ཡང་དེའི་སྐོར་ཞིབ་ཏུ་བྲིས་ཡོད། ཕྱི་ལོ་ཉིས་སྟོང་བཅུ་གཅིག་པའི་ཚེས་གསུམ་ཉིན་ངས་ཨ་རིའི་གྲོས་ཚོགས་སུ་རྔ་པའི་གནས་སྟངས་སྐོར་ཁུངས་སྐྱེལ་བྱེད་སྐབས་འདས་པའི་ལོ་ངོ་བཅུ་ཕྲག་དུ་མའི་རིང་རྔ་པ་ཁུལ་གྱི་མི་ཐོག་གསུམ་གྱི་རིང་ལ་རྒྱ་ནག་གཞུང་གིས་མནར་གཅོད་ཕོག་མྱོང་ཡོད། ཐེངས་དང་པོ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་ལྔ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་དྲུག་ལོའི་བར་རྒྱ་ནག་གུང་ཁྲན་གྱི་དམར་དམག་སྔ་རྗེས་ཐེངས་གཉིས་རྔ་པ་བརྒྱུད་ནས་རྒྱང་སྐྱོད་བྱེད་པའི་སྐབས་བོད་མིའི་ཟ་འབྲུ་དང་སྒོ་ཟོག་སེམས་ཅན་བཙན་འཕྲོག། དམར་དམག་སོང་རྗེས་བོད་མི་ཚོས་ལོ་རྒྱུས་ཐོག་གི་མུ་གེ་ཐེངས་དང་པོ་མྱོང་དགོས་ཐུག་སྟེ་མི་མང་པོ་ལྟོགས་ཤི་ཐེབས་པའི་ལོ་རྒྱུས་ཀྱང་ཡོད། མནར་གཅོད་ཐེངས་གཉིས་པ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལོའི་བར་དམངས་གཙོའི་བཅོས་བསྒྱུར་ཟེར་བའི་སྐབས་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ལོ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དྲུག་ལོའི་བར་རིག་གནས་གསར་བརྗེ་ཆེན་མོའི་སྐབས། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བརྒྱད་ལོའི་ཝང་ཁྲེང་དོན་རྐྱེན་སྐབས་བཅས་སུ་བྱུང་ཡོད་པ་དང། དུས་ཡུན་དེའི་ནང་རྒྱ་ནག་གཞུང་གིས་བོད་མིའི་རྒྱུ་ནོར་ཐམས་ཅད་བཙན་འཕྲོག་དགོན་པ་ཁག་རྩ་གཏོར་བླ་མ་དང་གྲྭ་པས་གཙོས་བོད་མི་དམངས་ལ་སྡུག་སྦྱོང་མནར་གཅོད་བཏང་བ། བཙན་ཤེད་ཀྱིས་གྲྭ་པ་སྐྱ་སར་འབབ་ཏུ་བཅུག་པ་སོགས་བྱས་ཡོད། བོད་མི་མང་པོ་ཞིག་བཅིངས་འགྲོལ་དམག་མིས་དམར་གསོད། བོད་མི་གྲངས་ལས་འདས་པ་ཞིག་བཙོན་འཇུག་དང་ལྟོགས་ཤི་ཐེབས་པ། མནར་གཅོད་ཐེངས་གསུམ་པ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོ་ནས་བཟུང་རྔ་པའི་བོད་མི་དུ་མ་འཛིན་བཟུང་བཙོན་འཇུག་དང་ཁྲིམས་ཐག་བཅད་པ། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོ་ནས་རྔ་པ་ཁུལ་དུ་རྒྱལ་གཅེས་ཆོས་གཅེས་ཀྱི་སློབ་གསོ་སྤེལ། ཕྱི་ལོ་ཉིས་སྟོང་བརྒྱད་ལོའི་ཟླ་བ་གསུམ་པའི་ཚེས་བཅུ་དྲུག་ཉིན་རྔ་པ་རྫོང་ཐོག་ཏུ་བོད་མི་ཚོས་ངོ་རྒོལ་སྐད་འབོད་བྱས་སྐབས་རྒྱ་དམག་གིས་མེ་མདའ་བརྒྱབ་སྟེ་བོད་མི་ཉི་ཤུ་རྩ་གསུམ་དམར་གསོད་བཏང། ཕྱི་ལོ་ཉིས་སྟོང་དགུ་ལོ་ནས་བཟུང་རང་ལུས་མེར་བསྲེགས་མང་ཤོས་རྔ་པ་ནས་བྱུང་སྐབས་རྔ་པའི་མི་དམངས་ཀྱི་ལུས་སེམས་གཉིས་ཀར་མནར་གཅོད་ཚད་ལས་བརྒལ་བ་མྱོང་དགོས་བྱུང་ཡོད། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ལོར་ང་བོད་དུ་ལྟ་སྐོར་ལ་འགྲོ་བའི་སྐབས་ངའི་བསམ་པར་བར་སྐབས་རིག་གནས་གསར་བརྗེ་ཆེན་མོ་སོགས་ཀྱི་སྐབས་རྒྱ་ནག་གཞུང་གིས་བོད་ཀྱི་དགོན་པ་དང་བླ་མ་གྲྭ་པ་རྣམས་ཤིན་ཏུ་མ་རབས་དང་གདུག་རྩུབ་ཅན་ཡིན་པའི་འཁྱོག་བཤད་སྣ་ཚོགས་སྒྲོ་འདོགས་ཀྱིས་ཁྱབ་བསྒྲགས་བྱས་ཡོད་པར་བརྟེན་ང་ཚོས་གྲྭ་ཆས་གྱོན་ནས་རྒྱ་ནག་ནང་དུ་འགྲོ་བའི་སྐབས་རྒྱ་ནག་གི་མི་རབས་གསར་པ་ཚོས་མ་དགའ་བ་བྱེད་ཀྱི་རེད་སྙམ་པའི་དོགས་པ་ཞིག་བྱུང་ཡང།

དེང་སང་རྒྱ་ནག་ནང་དུ་རྒྱ་རྒྱུད་ནང་བསྟན་ལས་བོད་རྒྱུད་ནང་བསྟན་ཤུགས་ཆེ་བ་དར་གྱི་ཡོད། དེའི་རྒྱུ་མཚན་ནི་དེང་སང་གི་རྒྱ་རྒྱུད་ནང་བསྟན་ནི་ཚིག་སྐྱོར་བའི་ལུང་གི་རྒྱུན་འཛིན་པ་ཙམ་མ་གཏོགས་ནང་དོན་རིག་པར་སློབ་སྦྱོང་གཏིང་ཟབ་མོར་བྱས་པའི་མཁས་པ་ཤིན་ཏུ་དཀོན་པོར་གྱུར་ཡོད། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ལོར་ང་བོད་དང་རྒྱ་ནག་ནང་དུ་ལྟ་སྐོར་དུ་འགྲོ་བའི་སྐབས་རྒྱ་ནག་གི་དགོན་པ་ཁག་ནང་གི་རྒྱ་རིགས་བླ་རྒན་མི་ཉུང་བ་ཞིག་དང་མཇལ་འཕྲད་བྱ་རྒྱུ་བྱུང། རྒྱ་མིའི་བླ་རྒན་ཁ་ཤས་ཀྱིས་དེ་སྔོན་རྒྱལ་བ་རིན་པོ་ཆེར་མཇལ་མྱོང་ཡོད་སྐོར་དང། རྒྱལ་བ་རིན་པོ་ཆེར་དད་པ་ཆེན་པོས་ཁོང་གི་སྐོར་གནས་ཚུལ་དྲིས་ཀྱི་འདུག་དེ་སྔོན་རྒྱ་ནག་གི་དགོན་པ་ཁག་ནས་བོད་ཀྱི་གདན་ས་ཁག་ཏུ་སློབ་སྦྱོང་བྱས་ཏེ་ཕྱིར་སོ་སོའི་དགོན་པའི་ནང་དུ་ལོག་ནས་སྡོད་མཁན་ཡང་གང་ཙམ་བྱུང་འདུག་ཁོང་ཚོའི་རིགས་བོད་དང་བོད་ཀྱི་མི་རིགས་བོད་བརྒྱུད་ནང་བསྟན་བཅས་ལ་རྒྱུ་མཚན་མཐོང་བའི་ཐོག་ནས་དགའ་པོ་བྱེད་མཁན་ཤ་སྟག་རེད། རྒྱ་ནག་ནང་དུ་འདིའི་རིགས་ཀྱི་ཤུགས་རྐྱེན་གང་ཙམ་ཐེབས་དང་ཐེབས་བཞིན་པ་ཡིན། ངས་སྔོན་མ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལོར་འབྲས་སྤུངས་སུ་ཡོད་པའི་སྐབས་འབྲས་སྤུངས་རྒྱལ་རོང་ཁང་ཚན་གྱི་ནང་དུ་རྒྱ་མི་དཔེ་ཆ་བ་བགྲེས་སོང་ཤིན་ཏུ་ཡག་པོ་ཞིག་འདུག་གསན་མཁན་རྣམ་པ་ཚོ། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་བོད་སྐད་སྡེ་ཚན་གྱིས་ཐེངས་འདིའི་དཔེ་དེབ་བུ་སྐྱེད་ཚལ་ཞེས་པའི་ཤེས་བྱའི་ལེ་ཚན་བརྒྱུད་བསྒྲགས་ཞུ་བཞིན་ཡོད། ལེའུ་བཅུ་བཞི་པ། ད་ལྟ་དང་མ་འོངས་པ། དང་པོ། ཐའེ་ཝན་གྱི་བག་ཆགས། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ལོར། ང། བོད་ནང་ལྟ་སྐོར་དུ་འགྲོ་བ་དང་སྟབས་བསྟུན་ནས་རྒྱ་ནག་གི་ལྗོངས་དང་གྲོང་ཁྱེར་འགའ་ཤས་ལ་ལྟ་སྐོར་དུ་ཕྱིན་པ་ཡིན། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོར་བོད་གཞུང་གི་བཀའ་བློན་གྱི་ལས་འགན་འཁྱེར་བའི་སྐབས་ཐེ་ཝན་ལ་ཐེངས་དང་པོ་ཕྱིན་པ་ཡིན། བོད་མི་ཚོས་རྒྱ་ནག་དང་ཐེ་ཝན་ལ་རྒྱ་དམར་ནག་གཉིས་ཞེས་འབོད་སྲོལ་ཡོད། རྒྱ་དམར་ནག་གཉིས་ཀ་རྒྱ་མི་རིགས་ཡིན་པ་གང་ཞིག་ལ་ས་གནས་མ་འདྲ་བ་གཉིས་དང་གོམས་གཤིས་མ་འདྲ་བ་གཉིས་ཆབ་སྲིད་ཀྱི་ལམ་ལུགས་མ་འདྲ་བ་གཉིས་སུ་གྱུར་ཡོད། ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ལོར་གུང་ཁྲན་ཏང་གིས་རྒྱ་ནག་གི་སྲིད་དབང་མ་བཟུང་བའི་གོང་དུ་གོ་མིན་ཏང་དང་ང་ཚོའི་བར་དུ་འབྲེལ་བ་དུས་ཡུན་རིང་པོར་བྱུང་ཡོད་ན་ཡང་བར་སྐབས་ཤིག་ནས་བཟུང་གནས་ཚུལ་སྣ་ཚོགས་པའི་རྐྱེན་གྱིས་ང་ཚོའི་བར་གྱི་འབྲེལ་བ་རྒྱུན་གནས་ཐུབ་མེད། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོ་ཡས་མས་ནས་བཙན་བྱོལ་བོད་གཞུང་དང་ཐའེ་ཝན་གཞུང་དབར་འབྲེལ་བའི་འགོ་ཚུགས་ཅིང། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོའི་ཟླ་བ་གསུམ་པའི་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཐའེ་ཝན་ལ་ཐེངས་དང་པོར་ཆིབས་བསྒྱུར་བསྐྱངས་ཏེ་གསུང་ཆོས་གནང་བ་སོགས་ཀྱི་མཛད་རྗེས་ཤིན་ཏུ་རྒྱས་པོ་བྱུང། ཐའེ་ཝན་མི་མང་བོད་བརྒྱུད་ནང་བསྟན་ལ་དོ་སྣང་ཆེན་པོ་ཡོད་པར་བརྟེན་བོད་ཀྱི་ཆོས་དང་རིག་གཞུང་ཐེ་ཝན་མི་མང་ལ་ངོ་སྤྲོད་གནང་སའི་ཞབས་ཞུའི་ལས་ཁུངས་ཤིག་འཛུགས་གཞི་གནང་བ་ལྟར་ཐེ་ཝན་གཞུང་ནས་ཆབ་སྲིད་ཀྱི་ངོ་བོ་མེད་པའི་དོན་གཅོད་ཁང་ཞིག་འཛུགས་རྒྱུར་མོས་མཐུན་བྱུང་བ་དང་བསྟུན་ང་བཀའ་ཤག་གི་བཀའ་ལྟར་བཙན་བྱོལ་བོད་གཞུང་གི་ཆོས་རིག་བཀའ་བློན་གྱི་མཚན་ཐོག་ནས་དོན་གཅོད་གསར་དུ་འཛུགས་རྒྱུའི་ཆེད་ཐེ་ཝན་ལ་ཕྱིན་པ་ཡིན།

ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་དེ་བཞིན་ལྷུན་གྲུབ་ཚེ་རིང་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།